ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཞི་པ་ས་ག་ཟླ་བའི་ཚེས་པ་བཅུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་ལྔ་པའི་ཚེས་སུམ་ཅུ་རེས་གཟའ་མིག་དམར་ཉིན་གྱི་སྔ་དྲོའི་ལས་རིམ་དེ་འགོ་འཛུགས་ཞུ་གི་ཡིན། དེ་རིང་གི་ལས་རིམ་འདི་བཞིན་དབྱངས་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བ་དང་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་གུས་པ་ཚེ་དབང་དངོས་གྲུབ་བཅས་ང་ཚོ་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུ་བ་དང་སྦྲགས་ལེ་ཚན་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན།
དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཏུར་ཀིའི་སྲིད་འཛིན་རིས་སེབ་ཏཱ་ཡིབ་མཆོག་ཡང་བསྐྱར་ཡུལ་དེའི་སྲིད་འཛིན་ལ་འོས་འདེམས་རྒྱལ་ཁ་ཐོབ་པར་ཁ་སའི་ཕྱི་ཚེས་ཉི་ཤུ་དགུ་ཉིན་འཚམས་འཕྲིན་ཞིག་སྩལ་གནང་མཛད་སྐོར་གནས་ཚུལ་བཏང་འབྱོར་བྱུང་བ་དེ་བསྐྱར་ཟློས་ཞུ་རྒྱུ་དང། ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བཞུགས་སྒར་རྡ་རམ་ས་ལར་ཆེད་བཅར་ཞུས་པའི་ཨ་རིའི་མེ་ནི་སོ་ཀྲ་ནས་ཡིན་པའི་སློབ་ཕྲུག་རྣམས་ལ་མཇལ་ཁ་དང་བཀའ་སློབ་སྩལ་གནང་མཛད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་དེ་ཡང་བསྐྱར་ཟློས་ཞུ་རྒྱུ་དང། དེ་ནས་རྒྱ་གར་བྱང་ཤར་ཀ་ལིང་པོང་གྲོང་ཁྱེར་ནང་ཡོད་པའི་དགའ་ལྡན་ཐར་པ་ཆོས་གླིང་སྨྱུང་གནས་ལྷ་ཁང་ནང་བོད་ཟླ་བཞི་པ་ས་ག་ཟླ་བའི་ཚེས་དགུ་ནས་སྨྱུང་གནས་དབུ་འཛུགས་གནང་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། ཡང་ཐེངས་འདིའི་འཕྲོད་བསྟེན་གྱི་ལེ་ཚན་དང་མཇུག་ཏུ་བཙན་བྱོལ་བོད་མིའི་དཔལ་འབྱོར་གྱི་བྱ་གཞག་ཅེས་པའི་ལེ་ཚན་བཅས་དེ་རིང་གི་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་བཞིན་སྙན་སྒྲོན་ཞུ་གི་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་ཚེ་དབང་དངོས་གྲུབ་ལགས་དང་སེང་གེ་རི་བསོད་ནམས་ལྷ་མོ་གཉིས་ཀྱིས་སྙན་སྒྲོན་ཞུ་གི་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཏུར་ཀིའི་སྲིད་འཛིན Erdogan མཆོག་ཡང་བསྐྱར་སྲིད་འཛིན་ལ་འོས་འདེམས་རྒྱལ་ཁ་ཐོབ་པར་འཚམས་འདྲིའི་གསུང་འཕྲིན་ཞིག་སྩལ་གནང་མཛད་འདུག་འདིའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཁག་བཞུགས་སྒར་རྡ་རམ་ས་ལ་ནས་བློ་བྷེ་ལགས་ཀྱིས་བཏང་འབྱོར་བྱུང་བ་དེ་གཤམ་ལ་སྙན་སྒྲོན་ཞུ་གི་ཡིན།
ཉེ་ལམ་ནས་ཨེ་ཤི་ཡ་དང་ཡུ་རོབ་འབྲེལ་མཚམས་སུ་ཆགས་པ་དང་ནུབ་རྒྱུད་རྒྱ་མཚོ་བྱང་མའི་སྤྱི་ཆིངས་སྒྲིག་འཛུགས་ཀྱི་ཁོངས་གཏོགས་ཚོགས་མི་ཡིན་པ། ཏུར་ཀི་རྒྱལ་ཁབ་ཀྱི་སྲིད་འཛིན་མི་མང་གིས་ཐད་ཀར་འོས་འདེམས་བྱས་པ་བརྒྱུད། སྤྱི་ཟླ་ལྔ་བ་གི་ཚེས་པ་ཉེར་དགུ་གི་ཉི་མ་རྒྱལ་ཁབ་དེའི་སྲིད་འཛིན་ལས་ཐོག། Recep Tayyip Erdogan ལགས་བསྐྱར་དུ་སྲིད་འཛིན་ལ་བདམས་ཐོན་རྒྱལ་ཁ་ཐོབ་པར་བརྟེན། བོད་མིའི་དབུ་ཁྲིད ྋགོང་ས་མཆོག་ནས་བཞུགས་སྒར་ཕོ་བྲང་དུ་ཏུར་ཀི་ཡི་སྲིད་འཛིན Erdogan ལགས་སུ་བཀའ་ཡིག་ཟིག་ཕེབས་པ་གི་ནང། ཐོག་མར་སྲིད་འཛིན་ཁོང་ལ་འོས་འདེམས་ཀྱི་རྒྱལ་ཁ་ཐོབ་པར་བཀྲ་ཤིས་རྟེན་འབྲེལ་ཞུས་པ་དང་ཆབས་ཅིག་ཏུ། ངོས་ཀྱི་རེ་བར་ཧ་ཅང་གཉན་འཕྲང་གི་དུས་སྐབས་འདིར། ཏུར་ཁིའི་རྒྱལ་ཁབ་ལ་མུ་མཐུད་དུ་འབྱོར་ཕྱུག་རྒྱས་ཏེ་ཕན་ཚུན་རྟེན་འབྲེལ་ཤུགས་ཆེ་འགྱུར་བཞིན་པའི་འཛམ་གླིང་འདིར། ཞི་བདེ་དང་བརྟན་ལྷིང་ཡོང་རྒྱུར་ཏུར་ཁིའི་རྒྱལ་ཁབ་ཀྱིས་ཞབས་འདེགས་གལ་ཆེན་བསྒྲུབ་ཐུབ་པའི་ཐུགས་རེ་གནང་གི་ཡོད་པ་འཁོད་ཡོད་པ་མ་ཟད། སྲིད་འཛིན་མཆོག་གིས་ཏུར་ཁིའི་མི་དམངས་སྤྱི་དང་ཁྱད་པར་དབུལ་ཕོངས་ཉམ་ཐག་ཚོའི་རེ་འདོད་སྒྲུབ་སྐབས་སུ། རྐྱེན་ཆག་བར་ཆད་མེད་པར་ཕྱག་ལས་ལམ་ལྷོང་གི་ཐུགས་སྨོན་སྐྱབས་འཇུག་གནང་གི་ཡོད་སྐོར་འཁོད་ཡོད་པ་གི་སྐོར། དགའ་ལྡན་ཕོ་བྲང་གི་དྲུང་ཆེ་ཆོས་སྐྱབས་པ་འཆི་མེད་རིག་འཛིན་ལགས་ནས་འགྲེལ་བརྗོད་གནང་གི་འདུག།
དེ་རིང་གོང་ས་མཆོག་ནས་ཨ་ནི་ཏུར་ཀིའི་རྒྱལ་ཁབ་ཀྱི་སྲིད་འཛིན་ཨེར་དུ་གཱན་མཆོག་ལ་ཨ་ནི་ཁོང་བསྐྱར་དུ་སྲིད་འཛིན་འོས་འདེམས་བྱུང་བ་དེ་ཡང་ཨ་ནི་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཡོད་ཅེས་ཨ་ནི་བཀའ་ཡིག་སྩལ་གནང་ཡོད་པ་རེད། དེ་དང་ཆབས་ཅིག་ད་དེང་སང་འཛམ་བུ་གླིང་ནང་ལ་གང་ཅིའི་གི་ད་དཀའ་ངལ་ཆེན་པོ་ཞེ་པོ་ཞིག་ཡོད་པའི་དུས་ཚོད་དེ་ཡང་ཨ་ནི་ཏུར་ཀིའི་ངོས་ནས་ད་ག་རེ་ཟེར་དགོས་རེད་འཛམ་བུ་གླིང་ནང་ལ་ཨ་ནི། ཞི་བདེ་ལྷིང་འཇགས་ཡོང་བའི་ཆེད་དུ་ཞབས་འདེགས་སྒྲུབ་ཐུབ་པའི་ཐུགས་སྨོན་ཡོད། མཐའ་དོན་དེ་ཡང་ཏུར་ཀིའི་མི་མང་གི་འདོད་དོན་སྒྲུབ་ཡག་དང་དམིགས་བསལ་ད་སྤྱི་ཚོགས་ནང་ལ་དཔལ་འབྱོར་སོགས་ཀྱི་དཀའ་ངལ་ཆེ་བ་ཡོད་མཁན་ཁོང་ཚོའི་འདི་དཀའ་ངལ་བ་དེ་སེལ་ཐུབ་པའི་ཐུགས་སྨོན་ཡོད་འོ་འདུག་སེ་བྱས་སྐུ་མདུན་གྱིས་ཏུར་ཀིའི་སྲིད་འཛིན་ཨེ་རྡོ་གྷན་མཆོག་ལ་བཀའ་ཡིག་འདུག་སེ་དེ་རིང་སྩལ་གནང་རེད། གཞན་ཡང་འདི་ལོར་སྤྱི་ཟླ་གཉིས་པ་གི་ནང་ཐུར་ཁེ་རྒྱལ་ཁབ་ཏུ་ས་ཡོམ་བརྒྱག་སྐབས་ཀྱང། གོང་ས་མཆོག་ནས་ཐུགས་གསོའི་འཚམས་འཕྲིན་དང་ཞལ་འདེབས་གང་འཚམ་ཀྱང་བརྒྱུད་དཔྱད་ཀྱིས་ཕུལ་ཡོད་ཅིང། སྤྱི་ལོ་ཉིས་སྟོང་བཅུ་བཞི་ནས་འོས་ཐོབ་བརྒྱུད་དེ་ད་བར་རེ་ཐུར་ཁེ་རྒྱལ་ཁབ་ཀྱི་སྲིད་འཛིན་ལས་ཐོག་གནང་མཁན། Recep Tayyip Erdogan། ལགས་ནི། སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་བཞི་གི་ལོར་སྐྱེས་ཏེ་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་གི་ལོ་ནས། ཐུར་ཁེ་གི་རྒྱལ་ས་ཨི་སི་ཐན་བུར་གྱི་གྲོང་ཁྱེར་སྤྱི་ཁྱབ་པ་ལ་བདམས་པ་ནས། ཁ་ཡོད་ལག་ཡོད་ཀྱི་ཐོག་ནས་གྲོང་ཁྱེར་གྱི་འཐུང་ཆུ་གི་དཀའ་ངལ་དང་མཁའ་རླུང་གཙང་སེལ། འགྲིམ་འགྲུལ་གྱི་ལམ་ཁ་འགག་པ་གི་དཀའ་ངལ་དང་གད་སྙིགས་གཙང་བཟོ་སོགས་ལ་ཕན་ནུས་ཆེན་པོ་ཐོན་པར་བརྟེན། སྐབས་ཤིག་རིང་ཁོང་ལ་མི་རིགས་དང་ཆོས་ལུགས་དབྱེ་འབྱེད་སོགས་ཀྱི་ཉེས་འཛུགས་ཁྲིམས་ཆད་ཕོག་མིན་ལ་མ་ལྟོས་པར། དྲང་སྙོམས་དང་ཡར་རྒྱས་ཆབ་སྲིད་ཚོགས་པ་གསར་འཛུགས་ཀྱིས། སྤྱི་ལོ་ཉིས་སྟོང་གསུམ་ལོ་ནས་ཉིས་སྟོང་བཅུ་བཞི་བར་རེ་ཏུར་ཀི་རྒྱལ་ཁབ་ཀྱི་སྲིད་བློན་གི་ཐུགས་འགན་བཞེས་ཡོད་པ་མ་ཟད། སྤྱི་ལོ་ཉིས་སྟོང་བཅུ་བཞི་ལོར་ཡུལ་དེའི་སྲིད་འཛིན་གྱི་ཐུགས་འགན་བཞེས་ཡོད་ཅིང། འདི་ལོའི་སྲིད་འཛིན་འོས་འདེམས་སུ་ཁོང་ལ་འོས་ཤོག་བརྒྱ་ཆ་ལྔ་བཅུ་ང་གཉིས་དང་ཚེག་བཅུ་བཞི་དང། ཁོང་གི་འགྲན་ཡ་ཁི་ལིག་ད་རོག་ལུའུ་ལགས་སུ། འོས་ཤོག་བརྒྱ་ཆ་བཞི་བཅུ་ཞེ་བདུན་དང་ཚེག་བརྒྱད་ཅུ་གྱ་དྲུག་ཡིན་པས་འོས་ཤོག་ས་ཡ་གཉིས་ཙམ་གྱི་ཁྱད་པར་ཤོར་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཨ་མི་རི་ཀའི་མི་ནི་སོ་ཊ་སློབ་གྲྭ་ཆེན་མོ་ནས་བཞུགས་སྒར་རྡ་རམ་ས་ལར་རྟེན་གཞི་བྱས་པའི་འགྲོ་ཕན་སྨན་རྩིས་ཁང་དུ་བོད་ཀྱི་གསོ་བ་རིག་པའི་ཐོག་རྒྱུས་ལོན་དང་འབྲེལ་བའི་ཟབ་སྦྱོང་ཆེད་ཕེབས་འབྱོར་བྱུང་བའི་སློབ་མ་དགུ་ལ་དམིགས་བསལ་མཇལ་ཁ་དང་བཀའ་སློབ་སྩལ་ཡོད་པའི་སྐོར་ལ་བཞུགས་སྒར་རྡ་རམ་ས་ལ་ནས་འདི་གའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་ལྔ་པའི་ཚེས་ཉི་ཤུ་རྩ་དགུ་ཉིན་གྱི་སྔ་དྲོ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཨ་མི་རི་ཀའི་མེ་ནི་སོ་ཏྲ་སློབ་ཆེན་ནས་བཞུགས་སྒར་དུ་རྟེན་གཞི་བྱས་པའི་འགྲོ་ཕན་སྨན་རྩིས་ཁང་དུ་བོད་ཀྱི་གསོ་བ་རིག་པའི་ཐོག་རྒྱུས་ལོན་དང་འབྲེལ་བའི་ཟབ་སྦྱོང་ཆེད་ཕེབས་འབྱོར་བྱུང་བའི་སློབ་མ་དགུ་ལ་དམིགས་བསལ་གྱི་མཇལ་ཁ་དང་བཀའ་སློབ་སྩལ་བའི་ནང་བོད་ཀྱི་གསོ་བ་རིག་པའི་གལ་གནད་དང་དཔྱད་སྒོམ་ཉམས་ལེན་གྱིས་དེ་འགྲོ་བ་མིའི་འཕྲོད་བསྟེན་ལ་བཟང་ཕྱོགས་ཀྱི་ཤུགས་རྐྱེན་སོགས་ཀྱི་ཐད་བཀའ་སློབ་ཕེབས་འདུག་པ་མ་ཟད་འདི་ལྟ་བུའི་ལས་གཞི་མུ་མཐུད་ནས་སྤེལ་དགོས་པའི་བཀའ་སློབ་ལམ་སྟོན་སྩལ་འདུག། སྤྱིར་མི་ནི་སོ་ཏ་སློབ་ཆེན་དང་བོད་ཀྱི་སྨན་རྩིས་ཁང་གི་མཐོ་སློབ་གཉིས་དབར་ནུབ་ཕྱོགས་ཀྱི་སྨན་དང་འབྲེལ་བའི་རིག་གནས་གཉིས་ཟུང་འབྲེལ་གྱིས་སློབ་གཉེར་བྱེད་རྒྱུའི་ལས་གཞི་འདི་ནི་ཕྱི་ལོ་ཉིས་སྟོང་ལྔ་ལོར་ཐོག་མར་འགོ་འཛུགས་གནང་སྟེ་ད་བར་ཕྱི་རྒྱལ་གྱི་སློབ་མ་བདུན་བརྒྱ་ལྷག་ལས་གཞི་དེའི་ནང་མཉམ་ཞུགས་གནང་འདུག་ཅིང་མི་ནི་སོ་ཏ་སློབ་ཆེན་གྱི་སེམས་ཁམས་དང་གསོ་བཅོས་སྡེ་ཚན་གྱི་སློབ་དཔོན་གཞོན་པ་སྨན་པ་བསྟན་འཛིན་རྣམ་གྲོལ་ལགས་ནི་ལས་གཞི་འདིའི་ཐོག་ཐུགས་འགན་བཞེས་མཁན་གཙོ་བོའི་གྲས་ཤིག་ཡིན་འདུག་པ་དང་ཁོང་གིས་ཨེ་མོ་རི་གཙུག་ལག་སློབ་ཆེན་ནང་དུ་སྨན་གྱི་ཐོག་ལ་རིག་གཞུང་མི་འདྲ་བའི་ལྟ་ཚུལ་གྱི་བརྗོད་གཞིའི་ཐོག་སློབ་གཉེར་གནང་སྟེ་འབུམ་རམས་པའི་ལག་འཁྱེར་བླངས་ཡོད་པ་དེས་ལས་གཞི་དེ་དང་དམིགས་བསལ་འབྲེལ་བ་ཆགས་ཀྱི་ཡོད་འདུག། ད་འདི་ཡི་དམིགས་ཡུལ་གཙོ་བོ་དེ། ཕ་གི། རང་ལ། འཛིན་གྲྭ་གཅིག་ཡོད་རེད་ད་འདི་དེ། སྔོན་འགྲོ་གི་འཛིན་གྲྭ་འདྲ་བོ་རེད་ད་ང་ཚོ་བོད་གསོ་བ་རིག་པའི་གི། ལྟ་གྲུབ་དང་ཨ་ནི་དམིགས་བསལ་ནང་ཆོས་དང། ཧང་སང་ཡི་འབྲེལ་བ་ཆགས་བསྡད་ཡོད་དུས་ཙང་པ་ལ། ནང་ཆོས་གི་ལྟ་གྲུབ་དང་སེམས་ཁམས་རིག་པ་མང་པོ་ཅིག་འདི་ནང་ལ་ཁོ་རང་ཚོ་ངོ་སྤྲོད་ཡོང་གི་ཡོད་རེད་ད་འདི་འཛིན་གྲྭ་གཉིས་པ་དེ་ཨ་ནི་ཚུར་དེ་སྨན་རྩིས་ཁང་ལ་ཆེད་མངགས་ཚུར་བཅར་བྱས་དེ་ལ་ང་རང་ཚོ་གི། ཨེམ་ཆི་ལགས་ལྷན་རྒྱས་ཡོད་རེད་སྙམ་བོད་སྨན་སྒང་ལ་ཉམས་ཞིབ་གནང་ཏེ་ངས་ཡོད་རེད་ཁོ་རང་ཚོ་གིས་ང་ཚོ་དེ་མི་ནི་སོ་ཏ་གི་སློབ་མ་ད་ལན་དཔེ་ཆ་བཞག་ན་ང་ཚོ་སློབ་མ་དགུ་ཡོད་རོགས་ལ་ཁོ་རང་ཚོ་དེ་ཉི་མ་བརྒྱད་རིང་ལ་ད་ཕེབས་ཀྱི་ཡོད་རེད་ད་ཞོགས་ཀས་ནས་ཡར་དགོང་དག་བར་དུ session བྱས་བྱས་བྱས་བྱས་ནས་རེད་བ་འཛིན་གྲྭ་ཁག་བྱས་བྱས་བྱས་ནས་ཁོ་རང་ཚོ་སྦྱངས་ད་དེ་སྦྱངས་བ་ཙམ་མ་རེད་དཔེ་ཆ་བཞག་ན་སང་ཉིན་སང་ཉིན་ཉུང་ངུ་རྒྱབ་ལ་ད་ཁོ་རང་ཚོ་ཚང་མ་གིས་སྤུ་གུ་སློབ་མ་སུ་སུ་སུ་གིས་སུ་སུའི་གི་ལག་ལེན་ནང་ལ་བོད་ཀྱི་གསོ་བ་རིག་པ་དང་ནི་ནང་ཆོས་ཀྱི་སྒོམ

དཔེར་ན་མི་ནི་སོ་དྲ་སློབ་ཆེན་ནང་བོད་སྨན་དང་འབྲེལ་བའི་སློབ་ཚན་ཁག་གསུམ་ཡོད་པ་དེ་དག་ནང་མཉམ་ཞུགས་གནང་མཁན་མང་ཆེ་བ་ནི་སྨན་གྱི་སློབ་མ་དང་སྨན་ཞབས། སྤྱི་ཚོགས་འཕྲོད་བསྟེན་ཐོག་སློབ་གཉེར་བ། དེ་བཞིན་སྨན་པ་སོགས་ཡིན་འདུག་ད་ལྟའི་ཆར་མི་ནི་སོ་དྲ་གཙུག་ལག་སློབ་ཆེན་ནང་སྤྱི་ཚོགས་ཞབས་ཞུའི་ཐོག་གཙུག་ལག་རབ་འབྱམས་པའི་སློབ་གཉེར་གནང་བཞིན་པའི་སློབ་མ Madison Clark ལགས་ཀྱིས།

དེའི་ནང་བོད་པའི་གཞོན་སྐྱེས་མཉམ་ཞུགས་གནང་བ་ནི་ད་རེས་ཐེངས་དང་པོ་ཡིན་པ་མ་ཟད་དེ་ཡང་མཉམ་ཞུགས་པ་བསྟན་འཛིན་ཚེ་བརྟན་ལགས་དང་ཨོ་རྒྱན་ཆོས་འཛོམས་རྣམ་གཉིས་ནི་ཨ་རིའི་མེ་ནི་སོ་ཏྲ་མངའ་སྡེའི་ནང་སྐྱེས་འཚར་བྱུང་འདུག་ཅིང་ད་ལྟའི་ཆར་ཁོང་གཉིས་མེ་ནི་སོ་ཏྲ་གཙུག་ལག་སློབ་ཆེན་དུ་སློབ་གཉེར་གནང་མུས་ཡིན་འདུག་པ་དང་ལས་གཞི་འདི་ཡིས་ཁོང་གཉིས་ལ་ཕན་ཐོགས་བྱུང་འདུག། བོད་སྨན་སྐོར་ལ་ཚང་མ་ཡག་པོ་ཤེས་སོང་ཨ་གང་ཡིན་ཟེར་ན་ད། ཨ་རི་ལ་བོད་སྨན་སྐོར་ལ་མང་པོ་ཤེས་ཀྱི་མི་འདུག་ཨ་ཚང་མ Western Medicine དང་ཚང་མ་མང་བོ་མང་ཆེ་ལབ་ཀྱི་འདུག་ཨ་ནི།

ཡང University གཞན་པ་གཅིག་དེ་ཨ་རིའི་ཨེ་མོ་རི་གི་སྨན་གྱི་སློབ་གྲྭ་ཡོད་ར་སོགས་ལ་ལས་སློབ་གྲྭ་ཆུང་ངུ་དང་འབྲེལ་བ་དེ་འདྲ་བོ་ཡིན་ན་ང་ཚོ་ཡང་མཉམ་འབྲེལ་གྱི་ལས་གཞི་ཞིག་ཆགས་བསྡད་ཡོད་རེད་དེ་འདྲ་བོ་ཡིན་ན་ང་ཚོ་ཐོག་མར་ཉིས་སྟོང་བཅུ་གསུམ་ལ་འགོ་འཛུགས་བྱས་ལོ་བདུན་ཕེབས་ཀྱི་ཡོད་རེད་ཨ་ནི་ལོ་ལྟར་རེ་བྱས་དེ་འདྲ་བྱས་ནས་ཕ་ནས་སྨན་གྱི་སློབ་གྲྭ་རང་ནས་དགེ་རྒན་ཚོ་ཕེབས་བྱས། ད་ང་ཚོ་སྨན་རྩིས་ཁང་གི་སློབ་ཕྲུག་ཚོ་ལ་ད་ཕྱི་ལུགས་སྨན་དང་འབྲེལ་བ་ཡོད་པའི་གི་ནི་སློབ་ཁྲིད་གནང་ཡ་བྱས་ཕར་ལ་ཡིན་པ་བྱས་ན་ཨེ་མོ་རི་གི་སྨན་གི་སློབ་ཕྲུག་ད་ད་ལོ་རིམ་དང་པོའི་གི་སློབ་ཕྲུག་རུ་ཁག་དེ་ལོ་ལྟར་ཡོང་བྱས་ཨ་ནི་བདུན་ཕྲག་གཅིག་གི་ཡ་ང་རང་ཚོའི་བོད་སྨན་གི་ཡ་གཅིག་ཟབ་སྦྱོང་ཕར་དེ་འདྲས་ཕུལ་བྱས་མཉམ་འབྲེལ་གི་ལས་གཞི་ཅིག་དེ་འདྲས་འགྲོ་བསྡད་ཡོད་ཞུ་རྒྱུ་ཡིན།
གཞན་ཡང་ཨ་མི་རི་ཀའི་མེ་ནི་སོ་ཊ་སློབ་ཆེན་དང་སྨན་རྩིས་ཁང་གཉིས་དབར་འགྲོ་བཞིན་པའི་ད་ལྟའི་ལས་གཞི་འདི་ནི་ཕྱི་ཟླ་ལྔ་པའི་ཚེས་བཅོ་བརྒྱད་ཉིན་འགོ་འཛུགས་ཀྱིས་ཕྱི་ཟླ་ལྔ་པའི་ཚེས་སུམ་ཅུ་ཉིན་མཇུག་སྒྲིལ་གནང་གི་ཡོད་པ་རེད་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཕྱི་ཟླ་ལྔ་པའི་ཚེས་སུམ་ཅུ་དང་གསུམ་སོ་གཅིག་ཉི་མ་གཉིས་ཀྱི་རིང་བོད་རིགས་གཞོན་སྐྱེས་ཚོ་ལ་ཐེག་ཆེན་ཆོས་གླིང་གཙུག་ལག་ཁང་གི་ནང་ནང་ཆོས་ངོ་སྤྲོད་ཀྱི་ཆོས་འབྲེལ་བཀའ་དྲིན་སྩལ་རྒྱུ་དང་དེ་ཡང་ཚེས་སུམ་ཅུ་ཉིན་སྐྱབས་འགྲོ་ངོ་སྤྲོད་དང་སེམས་བསྐྱེད་ཀྱི་ཆོས་འབྲེལ་དང་ཚེས་གསུམ་སོ་གཅིག་ཉིན་རྗེ་བཙུན་འཇམ་དཔལ་དབྱངས་ཀྱི་རྗེས་གནང་བཀའ་དྲིན་སྩལ་རྒྱུ་ཡིན་འདུག་ཡང་ཕྱི་ཟླ་དྲུག་པའི་ཚེས་བཞི་ཉིན་གྱི་སྔ་དྲོ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ས་ག་ཟླ་བའི་དུས་ཆེན་དང་སྟབས་བསྟུན་ནས་རྡ་རམ་ས་ལའི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་དགེ་བཤེས་གླང་རི་ཐང་པས་མཛད་པའི་བློ་སྦྱོང་ཚིག་བརྒྱད་མ་དང་སེམས་བསྐྱེད་ཀྱི་ཆོས་འབྲེལ་བཀའ་དྲིན་བསྩལ་རྒྱུ་ཡིན་འདུག་ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གསུང་ཆོས་དང་བཀའ་སློབ་ཀྱི་མཛད་འཆར་གྱི་ཐད་དམིགས་བསལ་གྱི་གནས་ཚུལ་ལས་དེ་མིན་རྒྱལ་བའི་གསུང་ཆོས་ཁག་ཡོངས་རྫོགས་མི་མང་ལ་རིན་པ་མེད་པའི་ཐོག་ནས་གནང་གི་ཡོད་ཅིང་ལག་འཁྱེར་གྱི་ཐོག་གསུང་ཆོས་དང་བཀའ་སློབ་ཡོད་རིགས་འབྲེལ་ཡོད་གོ་སྒྲིག་ཚོགས་ཆུང་ལ་ཐད་ཀར་རམ་དགའ་ལྡན་ཕོ་བྲང་གི་དྲ་རྒྱའི་ཁ་བྱང་བརྒྱུད་ནས་འབྲེལ་བ་བྱེད་དགོས་ཡོད་འདུག་ཡང་བཞུགས་སྒར་རྡ་རམ་ས་ལར་གསུང་ཆོས་ཀྱི་སྐབས་ཆོས་ཞུ་བ་ཚོས་དེབ་འགོད་ངེས་པར་བྱ་དགོས་ཡོད་པ་དང་དེ་ཡང་དེབ་འགོད་ནི་མེག་ལོར་གྷན་ཇིར་ཡོད་པའི་བདེ་སྲུང་ཡན་ལག་ལས་ཁུངས་སུ་གསུང་ཆོས་མ་བཙུགས་པའི་ཉི་མ་ཁ་ཤས་ཀྱི་སྔོན་ནས་འགོ་འཛུགས་ཀྱིས་གསུང་ཆོས་ཀྱི་ཉིན་དང་པོའི་བར་དུ་བྱེད་དགོས་ཡོད་འདུག་དེབ་འགོད་ཀྱི་སྐབས་ཆོས་ཞུ་བ་སོ་སོས་ངོ་སྤྲོད་ལག་འཁྱེར་རམ་ཕྱི་སྐྱོད་ལག་འཁྱེར་མཉམ་འཁྱེར་གྱི་ཐོག་ནས་ལས་དོད་གནས་སའི་ཧིན་སྒོར་བཅུ་རེ་འབུལ་དགོས་ཡོད་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་ཞུ་གི་ཡིན། རྒྱ་གར་ནང་ཡོད་པའི་བོད་པའི་སློབ་གྲྭ་ཁག་གི་དགེ་རྒན་རྣམས་ལ་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་སློབ་གསོའི་ཟབ་སྦྱོང་ཉིན་ལྔའི་རིང་གནང་བ་དེ་བཞིན་རེ་ཞིག་མཇུག་སྒྲིལ་གནང་འདུག་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་དེ་རིང་གནས་ཚུལ་བཀོད་སྤེལ་གནང་དོན་ལྟར་ན། ཕྱི་ཟླ་ལྔ་པའི་ཚེས་ཉི་ཤུ་བཞི་ནས་ཚེས་ཉི་ཤུ་བརྒྱད་བར་ཉིན་གྲངས་ལྔའི་རིང་རྒྱ་གར་ནང་ཡོད་པའི་བོད་པའི་སློབ་གྲྭ་ཁག་གི་དགེ་རྒན་རྣམས་ལ་སཱི་ཤེས་ཡོན་སློབ་གསོའམ་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་སློབ་གསོའི་མཐུན་སྦྱོར་རམ་དགེ་རྒན་འོས་སྦྱོང་བ་རྣམས་ལ་སཱི་ཤེས་ཡོན་སློབ་གསོ་དང་དཔྱད་སྒོམ་ལ་བརྟེན་པའི་སྙིང་རྗེའི་སྦྱོང་བརྡར་ཐོག་ཟབ་སྦྱོང་ཞིག་བོད་མིའི་སྒྲིག་འཛུགས་ཀྱི་སྦྱོང་བརྡར་ཁང་ནང་གོ་སྒྲིག་ཞུས་པ་དེ་ལེགས་གྲུབ་ཟིན་འདུག་ཉིན་ལྔའི་རིང་གི་ཟབ་སྦྱོང་མཐུན་སྦྱོར་གནང་མཁན་ནི་ཨ་རིའི་ཨེ་མོ་རི་གཙུག་ལག་སློབ་ཁང་གི་སྒོམ་སྒྲུབ་ཚན་རིག་དང་སྙིང་རྗེ་གཞི་རྩར་བཟུང་བའི་བཟང་སྤྱོད་བསྟི་གནས་ཁང་གི་འགན་འཛིན

བསྟན་འཛིན་མཚན་ལེགས་ལགས་ཀྱིས་སོ་སོའི་མི་ཚེའི་ནང་སྙིང་རྗེ་ལག་ལེན་ཇི་ལྟར་འཁེལ་ཐབས་ཡང་ཡེ་ཤེས་སྒྲོལ་མ་ལགས་ཀྱིས་བྱམས་སྙིང་རྗེ་ནི་ནང་སེམས་ཀྱི་ཡོན་ཏན་ཡིན་པ་དེ་བཞིན་ཟླ་བ་དོན་གྲུབ་ལགས་དང་འགྱུར་མེད་ཚེ་རིང་ལགས་ཀྱིས་རང་ལ་དམིགས་པའི་སྙིང་རྗེ་དང་གཞན་ལ་དམིགས་པའི་སྙིང་རྗེའི་བརྗོད་གཞི་སྣེ་མང་ཐོག་ཟབ་སྦྱོང་གནང་སྟེ་ལེགས་སྤེལ་ཉེས་འགོག་གི་དགོངས་འཆར་བཏོན་གནང་འདུག། ཕྱི་ཚེས་ཉི་ཤུ་ལྔ་ཉིན་རྒན་བརྩོན་འགྲུས་བསམ་འཕེལ་ལགས་ཀྱིས་སེམས་ཚོད་འཛིན་སྟངས་དང་ཡིད་ཆེས་སྦྱོང་བརྡར་བསླབ་གཞི་ལག་བསྟར་བསླབ་གཞི་མཉམ་བསྡུས་སྤྱི་ཁྱབ་ལས་འཆར་བཅས་ཀྱི་ཐོག་ཟབ་ཁྲིད་གནང་འདུག་ཉིན་རྒྱབ་ལ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དཔེ་མཛོད་དང་ཡིག་ཚགས་ཁང་ལ་སྐྱབས་རྗེ་ཟམ་གདོང་རིན་པོ་ཆེ་མཆོག་གིས་རྒྱལ་བའི་ཐུགས་ཀྱི་དམ་བཅའ་བཞིའི་སྐོར་བཀའ་སློབ་གནང་འདུག་ཕྱི་ཚེས་ཉི་ཤུ་དྲུག་ཉིན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས

དེར་འགྲོ་སོང་ཡོངས་རྫོགས་འབྲས་ནི་དྲ་ཞེས་པའི་རོགས་ཚོགས་ཀྱིས་མཐུན་འགྱུར་གནང་ཡོད་པའི་གནས་ཚུལ་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། བོད་ཀྱི་ཆབ་སྲིད་བཙོན་ཟུར་འཇིགས་བྲལ་གློག་བརྙན་བཟོ་མཁན་དོན་གྲུབ་དབང་ཆེན་ལགས་དང་ཁོང་གི་ནང་མི་རྣམས། ཉི་ཧོང་དུ་རེས་གཟའ་ལྷག་པའི་ཉིན་ཕེབས་ནས། གློག་བརྙན་གཟིགས་འབུལ་དང་བོད་དོན་ལས་འགུལ་སྤེལ་ཡོད་ལུགས་ཉི་ཧོང་བོད་ཀྱི་སྐུ་ཚབ་དོན་གཅོད་ལས་ཁང་གིས་གསུངས་བཞག་དེ་ཡང་བོད་ཀྱི་གློག་བརྙན། Tibet Film། ཞེས་པ་དང་གཏམ་བཤད་ཚོགས་པའི Talks Committee། ཞེས་པའི་གོ་སྒྲིག་འོག་བོད་ཀྱི་ཆབ་སྲིད་བཙོན་པ་དང་འཇིགས་བྲལ་ཞེས་པའི་གློག་བརྙན་བཟོ་སྐྲུན་གནང་མཁན་དོན་གྲུབ་དབང་ཆེན་ལགས་དང་ནང་མི་རྣམས་ཉི་ཧོང་དུ་ཕེབས་འབྱོར་གྱིས་ཉི་ཧོང་དུ་བོད་དོན་སྐོར་བསྐྱོད་དང་གློག་བརྙན་གཟིགས་འབུལ་ཞུ་རྒྱུ་ཡིན་འདུག་ཕྱི་ཟླ་ལྔ་པའི་ཚེས་ཉི་ཤུ་དྲུག་ཉིན་དོན་གྲུབ་དབང་ཆེན་ལགས་ཀྱིས་གསར་འགོད་ལྷན་ཚོགས་ཤིག་གི་སར་ཕྱི་ལོ་ཉིས་སྟོང་བརྒྱད་ལོར་གསང་སྟབས་ཀྱིས་བོད་ནང་གི་གནས་སྟངས་གློག་བརྙན་པར་ལེན་བརྒྱབ་པའི་རྒྱབ་ལྗོངས་ལོ་རྒྱུས་དང་རྒྱ་ནག་གཞུང་གི་སྲིད་བྱུས་ལྡན་པའི་ཐོག་ནས་བོད་ཀྱི་ཆོས་དང་རིག་གཞུང། རྒྱ་ནག་ཅན་དུ་འགྱུར་བཞིན་པའི་ཛ་དྲག་གནས་སྟངས་སྐོར་སོགས་ཀྱི་སྐོར་འགྲེལ་བརྗོད་གནང་བཞག་ཡང་དེ་ཉིན Meiji University ཞེས་པའི་གཙུག་ལག་སློབ་གྲྭ་ཆེན་མོའི་ནང་དུ་གློག་བརྙན་གཟིགས་འབུལ་དང་གསུང་བཤད་ཡང་གནང་ཡོད་འདུག་ཡང་ཚེས་ཉི་ཤུ་བདུན་ཉིན་ཤིན་ཅུ་ཁུ་ཚོགས་ཁང་ཆེན་མོའི་ནང་དུ་དོན་གྲུབ་དབང་ཆེན་ལགས་དང་ནང་མི་རྣམ་པས་མི་ཚེའི་དཀའ་སྡུག་ཉམས་མྱོང་གསུང་སྐབས་ཁོང་གི་བཟའ་ཟླ་ལྷ་མོ་མཚོ་ལགས་དང་བུ་མོ་ཟླ་སྒྲོན་ལགས་དང་ལྷ་མོ་ལགས་གཉིས་ཀྱིས་པཱ་ལགས་བཙོན་ཁང་ནས་བཙོན་གྲོལ་ཐུབ་པའི་རེ་སྒུག་བྱས་ཏེ་བསྡད་པའི་སྐབས་ཀྱི་ཉམས་མྱོང་དང་སྦྲགས་རྒྱལ་སྤྱིའི་སྤྱི་ཚོགས་དང་གཞུང་འབྲེལ་མ་ཡིན་པའི་ཚོགས་སྡེ་ཁག་ནས་ཁོང་བཙོན་གྲོལ་ཐུབ་ཐབས་སུ་རོགས་སྐྱོར་གནང་བར་ཐུགས་རྗེ་ཆེ་ཞེས་ཞུས་གནང་བཞག་ཉི་ཧོང་བོད་ཀྱི་སྐུ་ཚབ་དོན་གཅོད་ཨར་ཡ་ཚེ་དབང་རྒྱལ་པོ་ལགས་ཀྱིས་དོན་གྲུབ་དབང་ཆེན་ལགས་ངོ་སྤྲོད་གནང་བ་དང་འབྲེལ་ཁོང་དང་ཁོང་གི་ནང་མིས་བོད་ཀྱི་རང་དབང་དང་དྲང་བདེན་འཐབ་རྩོད་ཀྱི་ཆེད་དུ་དཀའ་སྡུག་མྱངས་ཚུལ་དང་བོད་ནང་གི་ཛ་དྲག་གནས་སྟངས་སྤྱི་དང་ལྷག་པར་དུ་རྒྱ་ནག་གཞུང་གིས་བོད་ཀྱི་ཆོས་དང་རིག་གཞུང་ངོ་བོ་བཅས་རྩ་མེད་བཟོ་ཐབས་བྱ་བཞིན་པའི་སྐོར་གསལ་བཤད་གནང་བཞག་ཡང་ཚེས་ཉི་ཤུ་བརྒྱད་ཉིན་དོན་གྲུབ་དབང་ཆེན་ལགས་དང་ཁོང་གི་ནང་མི་རྣམས་སྐུ་ཚབ་དོན་གཅོད་ལས་ཁང་དུ་ཕེབས་གནང་བཞག་ཡང་གོ་སྒྲིག་ཚོགས་ཆུང་ནས་དོན་གྲུབ་དབང་ཆེན་ལགས་ཀྱི་གློག་བརྙན་འཇིགས་བྲལ་ཞེས་པ་ཉི་ཧོང་གི་རྒྱལ་ས་ཆེ་ཁག་འགའ་ཤས་དུ་གཟིགས་འབུལ་དང་གསུང་བཤད་ཀྱི་ལས་རིམ་གོ་སྒྲིག་གནང་འཆར་ཡོད་འདུག་པ་དང། ལས་གཞི་དེར་རྒྱལ་སྤྱིའི་ཉེས་ཡངས་ཚོགས་པ་དང། ཉི་ཧོང་དགེ་འདུན་ལྷན་ཚོགས། ཉི་ཧོང། བོད་རང་བཙན་སློབ་ཕྲུག་ཚོགས་པ། ཨུ་ཕེ་སི་ཏི་བེད་ཀོ་མི་ཏི་ཞེས་པའི་བོད་དོན་རྒྱབ་སྐྱོར་ཚོགས་པ་དང་ཉི་ཧོང་བོད་ཀྱི་སྐུ་ཚབ་དོན་གཅོད་ལས་ཁང་བཅས་ནས་མཐུན་འགྱུར་གནང་གི་ཡོད་པའི་གནས་ཚུལ་འདུག། ཡང་འཇར་མ་ནི་ནང་གི་བོད་རིགས་ཚོགས་པའི་ལོ་འཁོར་ཚོགས་ཆེན་དེ་བཞིན་འདི་ཟླའི་ཚེས་ཉི་ཤུ་བརྒྱད་སྟེ་རེས་གཟའ་ཉི་མའི་ཉིན་གྲོང་ཁྱེར་ཀོ་ལོ་ན་ཚོགས་གནང་སྐབས Swiss ན་བཅའ་བཞུགས་སྐུ་ཚབ་དོན་གཅོད་འཕྲིན་ལས་ཆོས་སྐྱིད་ལགས་ཀྱིས་དབུ་འབྱེད་མཛད་སྒོའི་ཐོག་གསུང་བཤད་གནང་འདུག། འཇར་ཁུལ་བོད་རིགས་ཚོགས་པའི་ལོ་འཁོར་ཚོགས་འདུ་འདིའི་ནང་འཇར་མན་ནང་ཡོད་པའི་བོད་རིགས་སྤྱི་མཐུན་ཚོགས་པ་ལྔ་ཚོགས་ཞུགས་གནང་ཡོད་པ་དང་ཚོགས་འདུ་དེ་བཞིན་སུད་སིའི་སྐུ་ཚབ་དོན་གཅོད་འཕྲིན་ལས་ཆོས་སྐྱིད་ལགས་དང་འཇར་མ་ནིའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་བསྟན་འཛིན་ཡེ་ཤེས་ལགས་གཉིས་ཀྱིས་གཙོ་སྐྱོང་གནང་འདུག་སྐབས་དེར་སྐུ་ཚབ་དོན་གཅོད་འཕྲིན་ལས་ཆོས་སྐྱིད་ལགས་ཀྱིས་འཇར་ཁུལ་བོད་རིགས་སྤྱི་མཐུན་ཚོགས་པ་ཁག་གིས་བོད་མི་རིགས་ཀྱི་ངོ་བོ་སྲུང་སྐྱོབ་ཆེད་དང་བོད་དོན་ཆེད་ཀྱི་ལས་དོན་ཁག་སྤེལ་རྒྱུ་དང་ལས་གཞི་ཁག་ལག་ལེན་བསྟར་རྒྱུར་སུད་སིའི་སྐུ་ཚབ་དོན་གཅོད་ཁང་དང་འབྲེལ་མཐུད་ཡག་པོ་གནང་བ་མ་ཟད་ཕྱག་ལས་ཡག་པོ་གནང་སྐོར་བསྔགས་བརྗོད་གནང་འདུག་འཇར་མ་ནིའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་བསྟན་འཛིན་ཡེ་ཤེས་ལགས་ཀྱིས་འདས་པའི་ལོ་གཅིག་ནང་བོད་རིགས་སྤྱི་མཐུན་ཚོགས་པས་སྤེལ་བའི་ལས་དོན་ཁག་གི་ལས་བསྡོམས་སྙན་སྒྲོན་ཞུས་པ་མ་ཟད་མ་འོངས་པར་ལས་དོན་སྤེལ་རྒྱུ་ཁག་གི་སྐོར་བཀའ་བསྡུར་ཡང་གནང་ཡོད་པའི་གནས་ཚུལ་འདུག།
ཧོང་ཀོང་གི་ཚོང་པ་གྲགས་ཅན་ཇི་མི་ལའེ་ཡིས་ཁོང་ལ་ཉེས་འཛུགས་བྱས་པའི་རྒྱལ་ནང་བདེ་སྲུང་དང་འབྲེལ་བའི་གྱོད་གཞི་དེ་མཚམས་འཇོག་ཡོང་བའི་སྙན་ཞུ་ཁྲིམས་ཁང་ནང་དུ་ཕུལ་བར་ཁྲིམས་ཁང་ནས་ངོས་བཞེས་གནང་མི་འདུག་ལ། གལ་སྲིད་ཁོང་ལ་བཙུགས་པའི་ནག་ཉེས་དེ་ར་སྤྲོད་བྱུང་བ་ཡིན་ན་ཚེ་བཙོན་གྱི་ཉེས་ཆད་ཕོག་སྲིད་ལུགས་ཁ་སང་ཧོང་ཀོང་ནས་རིའུ་ཊར་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བཞག་དེ་ཡང་ལོ་ན་བདུན་ཅུ་དོན་ལྔ་ལ་སོན་པ་ཇི་མི་ལའེ་ཁོང་ནི། Apple Daily ཞེས་པའི་ཧོང་ཀོང་གི་དམངས་གཙོར་རྒྱབ་སྐྱོར་བྱ་མཁན་གྱི་ཉིན་རེའི་གསར་ཤོག་འགོ་འཛུགས་བྱ་མཁན་དེ་ཡིན་པ་དང་གསར་ཤོག་དེས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ཐེ་བའི་རྒྱ་ནག་དམར་ཤོག་ཚོགས་པའི་དབུ་ཁྲིད་རྣམས་ལ་དཔྱད་ཞིབ་དང་རྩོམ་བྲིས་སྤེལ་གྱི་ཡོད་པ་རེད། འོན་ཀྱང་ད་ཆ་ཉིན་རེའི་གསར་ཤོག་དེ་སྒོ་རྒྱག་ཏུ་བཅུག་ཟིན་པ་རེད། སྐུ་ཞབས་ལའེ་ཁོང་ལ Apple ཉིན་རེའི་གསར་ཤོག་དང Apple པར་ཁང། དྲ་རྒྱའི་ལས་ཁང་ཞིག་བཅས་ཁེ་གཉེར་ལས་ཁང་གསུམ་ཡོད་ཀྱང། ཁོང་ལ་ཕྱི་རྒྱལ་དང་ལག་འབྲེལ་བྱས་ནས་རྒྱལ་ཁབ་ལ་གནོད་པའི་ལས་ཀ་བྱས་པའི་ཉེས་འཛུགས་བྱས་ནས་འཛིན་བཟུང་བཙོན་འཇུག་བྱས་ཡོད་པ་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་ལོར། རྒྱ་ནག་གིས་ཧོང་ཀོང་ནང་ལ་རྒྱལ་ནང་བདེ་སྲུང་གི་ཁྲིམས་གཞི་གསར་པ་ཞིག་བཟོས་ཡོད་སྟབས། ཁྲིམས་གཞི་དེའི་ནང་གཞུང་མགོ་རྟིང་སློག་རྩིས་བྱས་པ་དང། འཇིགས་སྐུལ་རིང་ལུགས་ཀྱི་ལས་འགུལ་བྱས་པ། ཕྱི་རྒྱལ་དང་ལག་འབྲེལ་བྱས་ནས་རྒྱལ་ཁབ་ལ་གནོད་པའི་ལས་ཀ་བྱས་པ་ཡིན་ན་ཚེ་བཙོན་གྱི་ཉེས་ཆད་འགེལ་རྒྱུ་ཡིན་སྐོར་འཁོད་ཡོད་པ་རེད། སྐུ་ཞབས་ལའེ་ཁོང་གིས་ཁོང་ལ་བཙུགས་པའི་ནག་ཉེས་དེ་ཚོར་ངོས་ལེན་གནང་མེད་པ་དང་རིང་མིན་ཕྱི་ཟླ་དགུ་པའི་ནང་ལ་ཁྲིམས་གཏུག་འགོ་འཛུགས་བྱ་རྒྱུ་ཡིན་འདུག།
ཡང་བྱང་ཀོ་རི་ཡས་བཅོས་མའི་རྒྱུ་སྐར་གཏོང་རྒྱུའི་སྔོན་བརྡ་བཏང་བར་བརྟེན་ནས་ཉི་ཧོང་གིས་རང་གི་བདེ་འཇགས་སྲུང་སྐྱོབ་ཆེད་ཀྱི་མེ་ཤུགས་འཕུར་མདའ་ཁག་སྤྱང་གྲུང་དོད་པོ་དང་རི་བཟང་དོད་པོའི་ངང་བཞག་ཡོད་པའི་གནས་ཚུལ་འདུག་བྱང་ཀོ་རི་ཡས་སྤྱི་ཟླ་ལྔ་པའི་ཚེས་སུམ་ཅུ་སོ་གཅིག་ནས་སྤྱི་ཟླ་དྲུག་པའི་ཚེས་བཅུ་གཅིག་བར་བཅོས་མའི་རྒྱུ་སྐར་གཏོང་རྒྱུ་ཡིན་སྐོར་སྔོན་བརྡ་བཏང་བར་ཉི་ཧོང་གིས་རེས་གཟའ་ཟླ་བའི་ཉིན་རང་གི་མེ་ཤུགས་འཕུར་མདེལ་ཁག་གྲ་སྒྲིག་ཨང་གསར་བྱས་ཏེ་བཞག་པ་དང། གལ་ཏེ་བྱང་ཀོ་རི་ཡའི་འཕྲུལ་ཆས་འདི་དག་གིས་ཉི་ཧོང་གི་ས་ཁོངས་བདག་དབང་ལ་ཉེན་ཁ་བཟོས་ཚེ་མེ་ཤུགས་འཕུར་མདེལ་སོགས་འཕེན་ནས་མར་འབེབས་རྒྱུའམ་གཏོར་བཤིག་གཏོང་རྒྱུ་ཡིན་ལུགས་གསུངས་འདུག། བྱང་ཀོ་རི་ཡས་ཡུལ་དེས་བཟོས་པའི་དམག་དོན་ཆེད་ཀྱི་སོ་ལྟའི་བཅོས་མའི་རྒྱུ་སྐར་དང་པོ་དེ་བཟོས་ཟིན་པ་དང། བྱང་ཀོ་རི་ཡའི་འགོ་ཁྲིད་ཀིམ་ཇོང་ཨུན་གྱིས་དེ་དབུ་འབྱེད་བྱ་རྒྱུའི་མཐའ་མའི་གྲ་སྒྲིག་བྱེད་བཞིན་ཡོད་འདུག་ཉི་ཧོང་གི་སྲིད་བློན་ཕོ་མི་ཡོ་ཀི་ཤི་ད་མཆོག་གིས་བྱང་ཀོ་རི་ཡས་མེ་ཤུགས་འཕུར་མདེལ་ག་འདྲ་ཞིག་བཏང་བ་ཡིན་རུང་དེ་ནི་མཉམ་འབྲེལ་རྒྱལ་ཚོགས་ཀྱི་སྲུང་སྐྱོབ་ལྷན་ཁང་གིས་བཞག་པའི་གྲོས་ཆོད་ཁག་ལ་རྩིས་མེད་རྡོག་རོལ་བཏང་བ་ཡིན་པས་དེར་ངོ་རྒོལ་མཐའ་གཅིག་ཏུ་གནང་གི་ཡོད་སྐོར་དེ་རིང་གསར་འགོད་པ་ཚོར་གསུངས་འདུག་ལ། ཡང་ལྷོ་ཀོ་རི་ཡས་དེ་ནི་ཁྲིམས་འགལ་ཡིན་ལུགས་བརྗོད་ནས་ངོ་རྒོལ་བྱས་ཡོད་པའི་གནས་ཚུལ་འདུག། རྒྱ་ནག་གི་གནམ་དམག་གནམ་གྲུ་སྐྱེལ་འདྲེན་བྱེད་མཁན་གྱི་གྲུ་གཟིངས་ཆེན་པོ་ཞིག་དང་གྲུ་གཟིངས་གཞན་གཉིས་ཐེ་ཝན་གྱི་མཚོ་ཁའི་ཡུར་བུ་བརྒྱུད་ནས་འགྲོ་སྐྱོད་བྱས་ཡོད་ལུགས་ཐེ་ཝན་གྱི་བདེ་སྲུང་བློན་ཆེན་ལས་ཁང་གིས་གསུངས་འདུག་དེ་ནི་རྒྱ་ནག་གི་དམག་མིས་ཐེ་ཝན་མཚོ་གླིང་ཁུལ་དུ་དངངས་འཚབ་བཟོས་པ་གསར་ཤོས་དེ་ཡིན་འདུག་དེ་ཡང་ཐེ་ཝན་ནས་རུ་ཏྲ་གསར་ལས་ཁང་གིས། ཕྱི་ཚེས་ཉེར་བདུན་ཉིན་གནས་ཚུལ་སྤེལ་བར་གཞིགས་ན། ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་འགོ་འཛུགས་བྱས་པའི་རྒྱ་ནག་གི་ཧྲན་ཏུང་ཞེས་པའི་དམག་གྲུ་དེ་ཉི་མའི་གུང་དུ་ཐའེ་ཝན་གྱི་བྱང་ངོས་མཚོ་ཁའི་ཡུར་བུའི་དཀྱིལ་ནས་བརྒྱུད་དེ་ཐའེ་ཝན་གྱི་ཕྱོགས་སུ་ཡོད་པའི་ས་ཐིག་ནས་ཕྱིན་ཡོད་འདུག་དཀྱིལ་གནས་མཚོ་ལམ་དེ་ནི་གཞུང་འབྲེལ་གྱི་ཐོག་ནས་མིན་ཀྱང་དཀྱིལ་ལམ་དེས་རྒྱ་ནག་དང་ཐའེ་ཝན་གྱི་ས་མཚམས་མཚོན་གྱི་ཡོད་པ་ཞིག་ཡིན་འདུག། རྒྱ་ནག་གི་བྱ་སྤྱོད་དེར་ཐའེ་ཝན་མཚོ་དམག་དམག་གྲུ་དང་གནམ་གྲུས་རྗེས་འདེད་བྱས་ནས་འོས་ཤིང་འཚམ་པའི་ཡ་ལན་སྤྲད་ཡོད་པ་རེད་ཞེས་ཐའེ་ཝན་གྱི་བདེ་སྲུང་བློན་ཆེན་ལས་ཁང་གིས་གསུངས་འདུག་རུ་ཏྲ་གསར་འགྱུར་ལས་ཁང་གིས་རྒྱ་ནག་བདེ་སྲུང་བློན་ཆེན་ལས་ཁང་ལ་འདིའི་ཐད་ཁ་པར་ཐོག་དྲི་རྩད་བྱས་ཀྱང་ཡ་ལན་སྤྲད་མི་འདུག་དེ་བཞིན་རྒྱ་ནག་གི་དམག་མིའི་སྤྱི་ཚོགས་དྲ་རྒྱའི་སྟེང་དུའང་རྒྱ་ནག་གི་དམག་གྲུ་ཐའེ་ཝན་གྱི་མཚོ་གླིང་ཁུལ་དུ་འགྲོ་སྐྱོད་བྱས་ཡོད་མེད་སྐོར་གང་ཡང་བཀོད་མེད་པ་རེད་ཤག། ཟླ་བ་སྔོན་མ། ནུབ་ཞི་བདེ་རྒྱ་མཚོའི་ཁུལ་དུ་རྒྱ་ནག་གི་དམག་མིས་དམག་སྦྱོང་བྱེད་པའི་སྐབས། ཤན་ཏུང་ཞེས་པའི་དམག་གྲུ་དེས་ཀྱང་མཉམ་ཞུགས་བྱས་ཡོད་པ་རེད། དེ་བཞིན་སྔ་ལོའི་ཕྱི་ཟླ་གསུམ་པའི་ནང། རྒྱ་ནག་དང་ཨ་མི་རི་ཀའི་སྲིད་འཛིན་རྣམ་གཉིས་བཀའ་མོལ་མ་གནང་པའི་ཆུ་ཚོད་གཅིག་ཙམ་གྱི་གོང། ཤན་ཏུང་ཞེས་པའི་དམག་གྲུ་དེས་ཐའེ་ཝན་མཚོ་གླིང་བརྒྱུད་ནས་འགྲོ་སྐྱོད་བྱས་ནས། ཐའེ་ཝན་མི་དམངས་ལ་འཇིགས་སྐུལ་བྱས་ཡོད་པ་རེད། ཡང་རེས་གཟའ་སྤེན་པའི་ཉིན། ཐའེ་ཝན་གྱི་བདེ་སྲུང་བློན་ཆེན་ལས་ཁང་གིས་གསུངས་པར་གཞིགས་ན། འདས་པའི་ཆུ་ཚོད་ཉི་ཤུ་རྩ་བཞིའི་ནང། རྒྱ་ནག་གི་གནམ་དམག་གནམ་གྲུ་བརྒྱད་ཀྱིས་ཐའེ་ཝན་གྱི་གནམ་ཐོག་ཏུ་འཕུར་སྐྱོད་བྱས་ཡོད་འདུག།
ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། རྒྱ་ནག་གིས་ཕྱི་ལོ་ཉིས་སྟོང་སུམ་ཅུའི་གོང་ལ་རྒྱ་མིའི་མཁའ་དབྱིངས་འཕུར་སྐྱོད་པ་ཚོ་ཟླ་བའི་གྲོང་ཁྱེར་ནང་གཏོང་རྒྱུའི་འཆར་གཞི་ཡོད་པའི་གནས་ཚུལ་འདུག། དེ་ཡང་ཨེ་པི་གསར་ལས་ཁང་གིས་དེ་རིང་གནས་ཚུལ་སྤེལ་དོན་ལྟར་ན་རྒྱ་ནག་གིས་ཕྱི་ལོ་ཉིས་སྟོང་སུམ་ཅུའི་གོང་ལ་མཁའ་དབྱིངས་འཕུར་སྐྱོད་པ་ཚོ་ཟླ་བའི་གྲོང་ཁྱེར་ནང་གཏོང་འཆར་ཡོད་པ་དང་དེ་ནི་ཨེ་ཤི་ཡའི་གླིང་ཕྲན་ནང་གི་སྒེར་གཅོད་དབང་འཛིན་རིང་ལུགས་པ་རྒྱ་ནག་གིས་ཨ་མི་རི་ཀ་དང་མང་གཙོའི་ལམ་ལུགས་ལྡན་པའི་ཨ་རིའི་མཐུན་ཕྱོགས་རྒྱལ་ཁབ་ཁག་ལ་མཁའ་དབྱིངས་ལ་མི་ཡོད་པའི་བཅོས་མའི་རྒྱུ་སྐར་གཏོང་རྒྱུ་སོགས་ལ་འགྲན་རྩོད་གསར་པ་བྱེད་ཀྱི་ཡོད་པ་སྟོན་གྱི་ཡོད་འདུག། ཨ་མི་རི་ཀས་ཟླ་བའི་གྲོང་ཁྱེར་ནང་ཨ་རིའི་མཁའ་དབྱིངས་འཕུར་སྐྱོད་པ་ཚོ་ཡང་བསྐྱར་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་ལྔའི་ལོ་མཇུག་ལ་གཏོང་རྒྱུའི་དམིགས་ཡུལ་ཟིན་ཡོད་འདུག་རྒྱ་ནག་གཞུང་གི་མཁའ་དབྱིངས་ལ་མི་གཏོང་རྒྱུའི་ལས་ཁང་གི་འགན་འཛིན་གཞོན་པ་ལིན་ཆི་ཆིང་གིས་ཕྱི་ལོ་ཉིས་སྟོང་སུམ་ཅུའི་གོང་ལ་བར་སྣང་ལ་རྒྱ་མིའི་མཁའ་དབྱིངས་འཕུར་སྐྱོད་པ་ཚོ་གཏོང་རྒྱུའི་དམིགས་ཡུལ་ཟིན་ཡོད་ལུགས་དེ་རིང་གསར་འགོད་ལྷན་ཚོགས་ཤིག་ཐོག་བརྗོད་ན་ཡང་ཚེས་གྲངས་སོགས་གསལ་ཁ་བཏོན་མི་འདུག། ད་དུང་ཁོ་པས་རྒྱ་ནག་ལ་འཛམ་གླིང་ལ་ཐག་ཉེ་བའི་སར་མཁའ་དབྱིངས་ཀྱི་བབས་ཚུགས་ཆ་ཚང་ཞིག་ཡོད་སྟབས་མི་སྐོར་སྐྱོད་བྱ་རྒྱུའི་འགྲུལ་བཞུད་ལམ་ལུགས་ཡོད་ལ་ཡང་དེར་མཁའ་དབྱིངས་འཕུར་སྐྱོད་པ་གསར་པ་འདེམས་སྒྲུག་དང་སྦྱོང་བརྡར་སྤྲོད་རྒྱུ། ཁོང་ཚོར་རྒྱབ་སྐྱོར་བྱ་རྒྱུ་སོགས་ཀྱི་ཁ་སྐོང་རྒྱུ་དང་དེ་དག་ནི་ལོ་རེར་མི་གཉིས་བྱས་པའི་སྡེ་ཚན་གཅིག་ཟླ་བའི་གྲོང་ཁྱེར་ནང་གཏོང་རྒྱུའི་རྒྱ་ནག་གི་དམིགས་ཡུལ་བསྒྲུབ་རྒྱུར་འདང་ངེས་བཞིན་པ་ཡིན་ལུགས་ཀྱང་བརྗོད་འདུག་རྒྱ་ནག་གིས་ཟླ་བའི་གྲོང་ཁྱེར་ནང་མི་ཐེངས་མ་དང་པོ་དེ་ཕྱི་ལོ་ཉིས་སྟོང་གསུམ་ལོར་བཏང་ཡོད་པ་དང། ཡུལ་དེ་ནི་དེ་སྔའི་ཨུ་རུ་སུ་དང་ཨ་མི་རི་ཀ་གཉིས་ཀྱི་རྗེས་སུ་ཟླ་བའི་གྲོང་ཁྱེར་ནང་མི་གཏོང་མཁན་འཛམ་གླིང་ནང་གི་རྒྱལ་ཁབ་ཨང་གསུམ་པ་དེ་ཆགས་ཡོད་པ་རེད།
བལ་ཡུལ་གཞུང་གིས་གངས་རི་ཇོ་མོ་གླང་མའི་སྟེང་ཤར་པའི་སྣེ་ཤན་པས་ཐོག་མར་གངས་རི་འཛེགས་ཐུབ་པ་བྱུང་ནས་མི་ལོ་བདུན་ཅུ་འཁོར་བའི་དུས་དྲན་སྲུང་བརྩི་ཞུས་བཞག། དེ་ཡང་རྒྱལ་ས་ཀཱ་ཏ་མཱན་གྲུ་ནས་ཨེ་པི་གསར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང་དེ་ནི་འཛམ་གླིང་ནང་གི་གངས་རི་མཐོ་ཤོས་ཇོ་མོ་གླང་མའི་ཁུལ་དུ་གནམ་གཤིས་ལ་ངེས་གཏན་མེད་པ་དང་དེ་བཞིན་འཁྱགས་རོམ་དང་གངས་བཞུར་ནས་ཚ་དྲོད་རྒྱས་པའི་སྐབས་སུ་དུས་དྲན་སྲུང་བརྩི་ཞུས་པ་ཞིག་ཡིན་འདུག་གངས་འཛེགས་དང་འབྲེལ་བ་ཡོད་པའི་རི་ཁྲོད་དུ་གནས་པའི་བལ་པོའི་མི་རིགས་བརྒྱ་ཕྲག་མང་པོ་དང། གངས་འཛེགས་ལམ་སྟོན་པ་ཤར་པ། གཞུང་གི་དཔོན་རིགས་བཅས་ནས་རྒྱལ་ས་ཀཱ་ཏ་མཱན་གྲུ་ནང་དུ་འཛོམས་ནས་དུས་དྲན་སྲུང་བརྩི་མཉམ་དུ་ཞུས་བཞག། ཤར་པའི་སྣེ་ཤན་པའམ་གངས་འཛེགས་ལམ་སྟོན་པས་ཇོ་མོ་གླང་མའི་སྟེང་ཐོག་མར་འཛེགས་ནས་མི་ལོ་བདུན་ཅུ་འཁོར་བའི་དུས་དྲན་གྱི་ཉིན། སྣེ་ཤན་པ། རཱ་མི་རི་ཏཱ་ལ། བལ་ཡུལ་གཞུང་གིས་ཆེ་བསྟོད་ཞུས་བཞག། ཁོང་གིས་འདི་ལོ་ཇོ་མོ་གླང་མའི་སྟེང་ཐེངས་གཉིས་འཛེགས་པ་དེ་བས་ཁྱོན་བསྡོམས་ནས་གངས་རི་ཇོ་མོ་གླང་མའི་སྟེང་དུ་ཐེངས་ཉི་ཤུ་རྩ་བརྒྱད་འཛེགས་ནས་སྐད་གྲགས་བཞག་ཡོད་འདུག། དེ་བཞིན་ཤར་པ་སོ་ནུ་ཤར་པ་ཞུ་བས་འཛམ་གླིང་ནང་གི་གངས་རི་མཐོ་ཤོས་བཅུ་བཞི་ཡི་སྟེང་ཐེངས་གཉིས་འཛེགས་པའི་བྱས་རྗེས་ཡོད་པ་ཁོང་ལའང་བལ་ཡུལ་གཞུང་གིས་ཆེ་བསྟོད་གནང་བཞག་ཡང་པུས་མོ་མན་ཆད་མེད་པའི་དབང་པོ་སྐྱོན་ཅན་ཧ་རི་སྦ་ཏུ་མ་ཀར་ཞུ་བས་རྐང་ཚབ་གོན་ནས་གངས་རི་ཇོ་མོ་གླང་མའི་སྟེང་དུ་འཛེགས་ཐུབ་པའི་བློ་སྟོབས་ལའང་ཆེ་བསྟོད་ཞུས་བཞག་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གསུམ་ལོའི་ཕྱི་ཟླ་ལྔ་པའི་ཚེས་ཉེར་དགུ་ཉིན་བལ་ཡུལ་གྱི་གངས་རིའི་སྣེ་ཤན་པ་བསྟན་འཛིན་ནོར་རྒྱས་དང། ཨེ་མུན་ཧི་ལ་རི་གཉིས་ནས་གངས་རི་ཇོ་མོ་གླང་མའི་སྟེང་དུ་ཐོག་མར་འཛེགས་ཐུབ་པ་བྱུང་ཡོད་སྟབས་ལོ་ལྟར་ཕྱི་ཟླ་ལྔ་པའི་ཚེས་ཉེར་དགུ་ཉིན་དུས་དྲན་སྲུང་བརྩི་ཞུ་བཞིན་ཡིན་འདུག། ཡང་ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་ཧོང་ཀོང་གི་གྲོས་ཚོགས་ནང་མང་གཙོ་དོན་གཉེར་བ་ཚོས་འཛུལ་ཞུགས་ཀྱིས་ངོ་རྒོལ་བྱས་པ་དེ་ནི་ཟིང་ཆ་བསླངས་སྐོར་ས་གནས་གཞུང་གིས་ཁྲིམས་གཏུག་བྱས་པའི་ནང་མི་གྲངས་བདུན་ཡིས་ནག་ཉེས་ངོས་ལེན་བྱས་ཡོད་པའི་གནས་ཚུལ་འདུག་དེ་ཡང་རོའི་ཊར་གསར་ལས་ཁང་གིས་དེ་རིང་གནས་ཚུལ་སྤེལ་དོན་ལྟར་ན་ཧོང་ཀོང་ས་གནས་གཞུང་གིས་མི་ནག་ཅན་པ་ཚོ་རྒྱ་ནག་ལ་ཕྱིར་ལོག་གཏོང་རྒྱུའི་ཁྲིམས་འཆར་བཏོན་པ་དེར་མི་མང་བརྒྱ་ཕྲག་མང་པོས་ངོ་རྒོལ་རྔམ་སྟོན་བྱས་པ་མ་ཟད་ཕྱི་ལོ་ཉིས་སྟོང་བཅུ་དགུ་ལོའི་སྤྱི་ཟླ་བདུན་པའི་ཚེས་གཅིག་ཉིན་མི་མང་བརྒྱ་ཕྲག་ཁ་ཤས་ཀྱིས་ཧོང་ཀོང་ས་གནས་ཀྱི་གྲོས་ཚོགས་ནང་འཛུལ་ནས་ངོ་རྒོལ་བྱས་སྐབས་ཁང་པའི་ཤེལ་སྒོ་དང། འཛིན་ཆས་དུམ་བུར་བཅག་གཅོག་བྱས་པའི་རྗེས་སུ་ངོ་རྒོལ་བ་མང་པོ་ཞིག་བྲོས་ཐར་ན་ཡང་རྗེས་སུ་ཧོང་ཀོང་གི་ཉེན་རྟོག་པ་ཚོས་བརྙན་པར་སོགས་བརྒྱུད་ནས་མི་དེ་དག་ངོ་རྟགས་བཟུང་ནས། ཁོང་ཚོས་ཟིང་ཆ་བསླངས་ལུགས་མི་གྲངས་བཅུ་གསུམ་ལ་ནག་ཉེས་བཙུགས་ནས། དེ་རིང་ཁྲིམས་ཐག་གཅོད་སྐབས་མི་གྲངས་བདུན་གྱིས་རང་གི་ནག་ཉེས་ངོས་ལེན་བྱས་འདུག་ཟིང་ཆ་བསླངས་པའི་ནག་ཉེས་ཕོག་པ་བཞིན། ཁྲིམས་ཀྱི་སྒོ་ནས་བདེན་པ་ཡིན་པ་ར་སྤྲོད་བྱུང་ཚེ་ལོ་བཅུའི་རིང་བཙོན་འཇུག་ཉེས་ཆད་ཕོག་རྒྱུ་ཡིན་འདུག། རང་གི་ནག་ཉེས་ངོས་ལེན་བྱེད་མཁན་མི་བདུན་པོ་དེ་དག་གི་ཁོངས་སུ་ཧོང་ཀོང་གི་གཙུག་ལག་སློབ་གྲྭ་ཆེན་མོའི་སློབ་ཕྲུག་ཚོགས་པའི་ཚོགས་གཙོ་ཟུར་པ་ཨལ་ཐིའ་སུན་དང་མང་གཙོ་དོན་གཉེར་བ་ཝིན་ཐུའུ་སི་ལའོ་གཉིས་ཡོད་པ་དང། ཨལ་ཐིའ་སུན་ཡིས་ཁྲིམས་ཐག་དེ་མ་བཅད་པའི་གོང་ལ་ཁོང་གི་ངོ་དེབ་ཐོག་ཁོང་ནས་རང་དབང་དང་དྲང་བདེན་མང་གཙོའི་ལམ་ལུགས་ཀྱི་ཆེད་དུ་འཐབ་རྩོད་བྱེད་འགོ་བཙུགས་པ་ནས་བཟུང་མཐའ་མཇུག་བར་དུས་ནམ་ཡང་འགྱོད་པ་མེད་ཅེས་བཀོད་གནང་འདུག་ལ། ད་དུང་ཁོང་གིས་ཕྱི་ལོ་ཉིས་སྟོང་བཅུ་གསུམ་ལོར་ང་ཧོང་ཀོང་གི་བཙོན་ཁང་ན་ཡོད་ཡིན་ནའི་ངའི་སེམས་འདི་རང་དབང་རེད་ཅེས་ཀྱང་བཀོད་གནང་འདུག་ཡང་གོང་ཞུས་མི་གྲངས་བཅུ་གསུམ་ཁོངས་ནས་ནག་ཉེས་ངོས་ལེན་མི་བྱེད་མཁན་གྱི་ཁོངས་སུ་སྒྱུ་རྩལ་བ Gregory Wong དང་གསར་འགོད་པ་ཝང་ཐའེ་ཧོ་དང་མཱ་ཕའེ་ཆུང་སོགས་ཚུད་ཡོད་པ་དང་ཁོང་ཚོས་ཧོང་ཀོང་གི་གྲོས་ཚོགས་ནང་ཁྲིམས་འགལ་སྒོ་ནས་འཛུལ་ཞུགས་བྱས་པའི་ནག་ཉེས་བཙུགས་ཡོད་སྟབས་དེ་ཡི་ཉེས་ཆད་ཚབས་ཆེ་ཤོས་དེ་ཚེ་བཙོན་ཡིན་འདུག་ཁྲིམས་ཞིབ་དེར་མི་མང་པོས་དོ་སྣང་ཆེན་པོ་བྱེད་ཀྱི་ཡོད་པ་དང་ཁྲིམས་ཞིབ་དེ་ཆ་ཚང་བྱ་རྒྱུར་ཉིན་གྲངས་བཞི་བཅུ་ཞེ་བཞི་འགོར་བཟོ་ཡོད་འདུག་སྒྱུ་རྩལ་བ Gregory Wong ལགས་ཀྱིས་ཁྲིམས་ཞིབ་དེ་གྲུབ་འབྲས་ལེགས་ཉེས་གང་འདྲ་ཞིག་ཡོང་གི་ཡོད་རུང་བློ་ཁོག་ཆེན་པོ་བྱ་རྒྱུ་དེ་གལ་ཆེན་པོ་ཡིན་སྐོར་ཁྲིམས་ཁང་དེའི་ཕྱི་ལ་གསར་འགོད་པ་ཚོར་གསུངས་ཡོད་པའི་གནས་ཚུལ་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཡང་ཀ་ལིམ་པོང་ན་ཡོད་པའི་དགའ་ལྡན་ཐར་པ་ཆོས་གླིང་སྨྱུང་གནས་ལྷ་ཁང་ནང་བོད་ཟླ་བཞི་པ་ས་ག་ཟླ་བའི་ཚེས་དགུ་ནས་བཟུང་སྨྱུང་གནས་དབུ་འཛུགས་གནང་བའི་སྐོར་ལ། འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་གཤམ་ལ་གསན་རོགས་གནང། ལོ་ལྟར་ནང་པའི་དུས་ཆེན་ཁག་དང་ལྷག་པར་དུ་ས་ག་ཟླ་བའི་རིང་བོད་མི་ཚོས་སྟོན་པའི་བཀའ་དྲིན་རྗེས་སུ་དྲན་པའི་སྒོ་ནས་རྣམ་དཀར་དགེ་བའི་ལས་བཟང་སྒྲུབ་བཞིན་ཡོད་པ་ལྟར་འདི་ག་རྒྱ་གར་བྱང་ཤར་ཀ་བློན་སྦུག་ན་ཡོད་པའི་དགེ་ལྡན་ཐར་པ་ཆོས་གླིང་དགོན་པའི་སྨྱུང་གནས་ལྷ་ཁང་དུ་འདི་ལོའི་ས་ག་ཟླ་བའི་སྐབས་བོད་ཚེས་དགུ་ནས་བཅོ་ལྔ་བར་སྨྱུང་གནས་དཀར་པོ་ཆ་བཞི་འཚོགས་གནང་རྒྱུ་དང་སྨྱུང་གནས་ཐོག་ཁྱོན་དད་ལྡན་པ་མི་སྐྱ་ཕོ་མོ་སུམ་ཅུ་ཙམ་ནས་མཉམ་ཞུགས་གནང་ཡོད་འདུག། སྨྱུང་གནས་ཞེས་པ་ནི་ཞག་པོ་བདུན་ནས་ཉི་ཤུ་རྩ་གཅིག་སོགས་ཀྱི་རིང་ཉིན་རེར་ཉིན་གུང་ཙམ་མ་གཏོགས་དུས་ཚོད་གཞན་དག་གི་བཟའ་བཏུང་བཀག་པ་དང་ཆབས་ཅིག་ཁ་ནས་མི་གཞན་ལ་ཡང་སྐད་ཆ་མི་ཤོད་པར་སྨྲ་བ་བཅད་པའི་སངས་རྒྱས་ཀྱི་ཆོས་ལུགས་ཀྱི་ཆོས་བྱེད་སྟངས་རིགས་གཅིག་ཡིན་པ་དང་སྨྱུང་གནས་ཞུགས་པའི་ཕན་ཡོན་ནི་གལ་ཏེ་ང་ཚོས་སྨྱུང་གནས་ཚར་གཅིག་བྱས་ན་བསྐལ་པ་བཞི་ཁྲིའི་སྡིག་པ་དག་ཅིང་ལྷ་དང་མི་ཡི་མཆོག་ཐོབ་པར་འགྱུར་བ་དང་ལུས་སྨྱུང་བར་བྱས་པས་ལུས་ཀྱི་སྒྲིབ་པ་དག་པ་དང། ངག་སྨྱུང་བར་བྱས་པས་ངག་གི་སྒྲིབ་པ་དག་པ་དང་ཡིད་སྨྱུང་བར་བྱས་པས་ཡིད་ཀྱི་སྒྲིབ་པ་དག་པ་སོགས་ཀྱི་ཕན་ཡོན་བསམ་གྱིས་མི་ཁྱབ་པ་ཞིག་ཡོད་པ་སྨྱུང་གནས་སློབ་དཔོན་དགེ་བཤེས་བསྟན་འཛིན་ཆོས་གྲགས་ལགས་ཀྱིས་གསུངས་བྱུང། སྨྱུང་བར་གནས་པ་ཟེར་ཡོང་དུས་དེ་ལ་ནི་ད་ག་རེ་ཟེར་དགོས་རེད་ང་ཚོ་ཐེག་ཆེན་གྱི་གསོ་སྦྱོང་ལས་ནི།

བོད་རིགས་དང་ཧི་མ་ལའི་རི་རྒྱུད་ཀྱི་ས་གནས་ནང་པའི་ཡུལ་མི་ཚོས་སྨྱུང་གནས་འཚོགས་བཞིན་ཡོད་པ་རེད་སྨྱུང་གནས་ལྷ་ཁང་དེ་བཞིན་ཐོག་མར་ཕྱི་ལོ་གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་དྲུག་ལོར་གསར་བཞེངས་གནང་པ་ཞིག་དང་སྐབས་དེར་ཀ་བློན་སྦུག་ཁུལ་དུ་གནས་སྡོད་བོད་རིགས་དང་གཞན་བོད་ནས་ཕེབས་མཁན་གནས་སྐོར་བ་དང་ཚོང་པ་ཁག་ཅིག་ནས་སྨྱུང་གནས་ལྷ་ཁང་འདིར་སྨྱུང་གནས་འཚོགས་སྲོལ་ཡོད་པ། ཐར་པ་ཆོས་གླིང་དགོན་པའི་འགན་འཛིན་རྒན་ལྷ་དབང་རྡོ་རྗེ་ལགས་ནས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་དོན།

ཉམས་རྒུད་ཕྱིན་ཡོད་འདུག་དེ་རྗེས་དད་ལྡན་མང་ཚོགས་ཀྱི་རེ་འདུན་དང་གཙོ་བོ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་མང་ཚོགས་ཁྲོད་ཆོས་ཀྱི་གོ་རྟོགས་རྒྱ་གང་ཆེ་སྤེལ་དགོས་པའི་བཀའ་སློབ་ལམ་སྟོན་གཞིར་བཞག་ཐོག་ཐར་པ་ཆོས་གླིང་དགོན་པའི་མཁན་པོ་ཆོས་འཁོར་སྤྲུལ་སྐུ་རིན་པོ་ཆེ་མཆོག་གིས་འགན་འཁུར་ཆེ་བཞེས་ཐོག་སྨྱུང་གནས་ལྷ་ཁང་འདི་གསར་བཞེངས་གནང་ཐུབ་པ་བྱུང་འདུག།
དེའི་སྐབས་ལ་ད་ང་ཚོའི་སྨྱུང་གནས་ལྷ་ཁང་འདིའི་ཁང་པ་ཁོ་རང་འོག་ཐོག་དེ་ལ་ད།

སྨྱུང་གནས་ལྷ་ཁང་འདིར་དང་པོ་ཐོག་མར་སྨྱུང་གནས་བཞུགས་མཁན་ཕལ་ཆེ་བ་བོད་རིགས་ཤ་སྟག་ཡིན་པ་དང་ཕྱིས་སུ་ས་གནས་ཀྱི་ནང་པའི་ཡུལ་མི་ཚོས་ཀྱང་སྨྱུང་གནས་ནང་མཉམ་བཞུགས་གནང་གི་ཡོད་པ་རེད་འདུག་རྒྱ་གར་བྱང་ཤར་ཀ་ལོན་སྦུག་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང། ཐེངས་འདིའི་འཕྲོད་བསྟེན་གྱི་ལེ་ཚན་ནང། བོད་པའི་སྤྱི་ཚོགས་ནང་ལ་ཁྲག་ཤེད་མཐོ་བའི་དཀའ་ངལ་ཡོད་མུས་ཐོག་བར་ལམ་ནས་བོད་ནང་ཁྲག་ཤེད་མཐོ་བའི་རྐྱེན་གྱིས་བོད་པ་ན་གཞོན་མང་པོ་ཞིག་གློ་བུར་དུ་སྙིང་རྩ་འགག་སྟེ་འདས་གྲོངས་སུ་གྱུར་བའི་གནས་ཚུལ་ཐོན་བཞིན་ཡོད་པར་བརྟེན། ཁྲག་ཤེད་མཐོ་བའི་ནད་པ་ཚོས་ཉིན་རེའི་འཚོ་བའི་ནང་ལ་ཤིང་ཏོག་དང་ཚལ་གྱི་རིགས་མང་ཙམ་བསྟེན་དགོས་པ་དང། ཤིང་ཏོག་དང་ཚལ་གྱི་རིགས་ཀྱིས་ཁྲག་ཤེད་དམའ་རུ་འགྲོ་བར་ཕན་ཐོགས་ཡོད་པའི་སྐོར་ཕྱི་ལུགས་སྨན་པ་བསྟན་འཛིན་སྙན་གྲགས་ལགས་ཀྱིས་ངོ་སྤྲོད་གནང་བ་ཞིག་གསན་རོགས་གནང།

ད་དེ་ནས་ཐ་མ་དེ་ལ་ཁྲག་ཤེད་ཀྱི་སྔོན་འགོག་བྱེད་སྟངས་སྐོར་ཐད། སྔོན་འགོག་དེ་ཡིན་པ་ཡིན་ན། ངས་དང་པོ་དེ་ད་སོ་སོའི་གི་ཟས་སྤྱོད་ནས་འགོ་བཙུགས་དགོས་པ་ལ། གང་གནོད་བཞིན་པ་ཅིག་གི་ཟས་ཀྱི་རིགས་ཅིག་ཡོད་རུང་དེ་གྲས་དེ་གང་ཉུང་ཉུང་བྱས། ཨ་དེ་ནས་ཕན་ཡག་གི་ཟས་རིགས་དེ་ཚལ་དང་ཤིང་ཏོག་སོས་པ་མཆོད་རྒྱུ་དེ་མང་ཤོས་ཅིག་དེ་ཡོད་ད་ཚལ་དང་ཤིང་ཏོག་དེ་ཉི་མ་གཅིག་ལ་མ་མཐའ་ལ་ཐེངས་ལྔ་མཆོད་དགོས་ཡོད་རེད་གསུངས་གོ་ཐེངས་ལྔ་ལབ་དུས་ག་ལ་ད་ག་འདྲའི་ཅིག་ལ་གོ་གི་འདུག་ཞུས་ན། དཔེར་ན་ཤིང་ཏོག་དུས་གཉིས་མཆོད་པ་ཡིན་ན་ཨ་ནི་མཆོད་ཐེངས་གཅིག་དེ་ཨ་ནི་ད་དཔེར་ན་ཀུ་ཤུ་འདྲ་པོ་མཆོད་ན་ཀུ་ཤུ་ཚད་འབྲིང་བ་འདྲ་པོ་མཆོད་ན་ད་དེ་མཆོད་ཐེངས་གཅིག་ཆགས་ཡོད་རེད།

འདུག་བྱེད་དུས་ད་ཚལ་དེ་ཆ་བཞག་ན། ད་ག་རམ་བརྒྱ་དང་ལྔ་བཅུ་ཉིས་བརྒྱ་དེ་འབྲིང་གི་ཚལ་ཚོད་མ་ཡར་བཙོས་བཞག་རྒྱུ་བྱེད་ཡོད་པ་དེ་ད་གའི་ཡུན་རིང་པོ་བརྔོས་པ་དང་བཙོས་པ་མ་ཡིན་པ་ཧྲོབ་ཙམ་ཧྲོབ་ཙམ་བྱས་བྱས་བཙོས་པ་ཡིན་ན་ཨ་ནི་ཡང་ཡག་ག་ཡོད་པའི་གི་སྐད་ཆ་རེད་ཤག་འདུག་བྱེད་དུས་དེ་གའི་དེ་བྱས་དེ་ནས་ས་ལད་དེ་བྱས་བྱེད་ཡོད་པ་གྲང་ཚལ་བྱས་བྱེད་ཨོ་དེ་འདྲའི་ཡང་ཡག་མཆོད་འོས་འདུག་ཨ་ད་གང་ལྟར་མེད་དེ་འདྲའི་ཚང་མ་སྡོམ་བྱས་མཆོད་ཐེངས་ལྔ་ཅིག་དམའ་མཐའ་ལ་གོ་དགོས་ས་རེད་ལྔ་ནས་བརྒྱད་བར་དུ་ཅིག་འདུག་ཨ་དེ་འདྲའི་མཆོད་ན་ཨ་ནི་ཁྲག་ཤེད་མར་ཆག་ཡས་དང་དེ་འདྲའི་ལ་ཕན་ཐོགས་འདུག། མཆོད་མ་དགོས་ཡ་དེ་དང། ཚྭ་ཚྭ་ཉུང་ཉུང་མཆོད་ཡས་ཞག་ཚི་འཛེམ་ཡས་བརྔོས་བཞག་རྒྱུའི་ཁ་ལག་འཛེམ་ཡས་དེ་ནས་ཚྭ་ཤུགས་ཆེན་པོ་དེ་འཛེམ་ཡས་ཤ་ཨ་དེ་འདྲའི་ཤུགས་ཆེན་པོ་མ་མཆོད་པ་བྱས་དེ་འཛེམ་བྱས་དེ་ནས་ཨེ་དེ།

ཕ་མ་སྤུན་མཆེད་རྣམས་ལ་ཁྲག་ཤེད་ཡོད་ངེས་ཡིན་ན་སོ་སོས་བལ་ཏར་ལོ་སུམ་ཅུ་སོ་ལྔ་བཞི་བཅུ་དུས་བ་ནས་ཡང་ཁྲག་ཤེད་ཐེངས་མ་གཅིག་བལྟས་བྱས་འོན་ཕ་མ་མེད་ན་ཡང་ལོ་གཉིས་གསུམ་ནང་ལོགས་ལ་ཡང་སྐོར་ནས་ཁྲག་ཤེད་བལྟ་དགོས་ཨོ་དེ་འདྲའི་གི་ད་ཡོད་ན་མེད་ན་གཅིག་བལྟ་དགོས་ཡས་དེ་ཅིག་སྔོན་འགོག་གི་ཚུལ་དུ་ཁྲག་ཤེད་སྔ་ཙམ་ནས་བལྟ་དགོས་ཡས་དེ་དེ་གལ་ཆེན་པོ་ཞིག་རེད་ཤག་ཨ་གལ་སྲིད་ཁྲག་ཤེད་ཡོད་པ་ཞིག་ཧ་གོ་ན་ཨ་མཐོ་པོ་རང་མེད་ན་ཞེ་དྲག་མཐོ་པོ་མེད་ན་ཨ་ནི་ཨོ་ཟས་སྤྱོད་དང་དེ་གའི་ཐོག་ནས་ཡ་ཐབས་ལམ་དེ་གའི་བསྟེན་བྱས

དཔེ་ཆ་ཤོད་ན་ད་གིན་ངེད་ཀྱིས Thyroid Hormone ཞུས་ཡིན Thyroid དེ་ཡང་མ་ཐོན་མེད་ཤོད་པ་ཡིན་ན་ཡང་ཁྲག་ཤེད་འཕར་ཡ་ཅིག། འོ་དེ་འདྲའི་གི་རྐྱེན་དེ་ཡོད་མེད་ཅི་གི་བལྟ་ཡ་དེ་གལ་ཆེན་པོ་རེད། ཨ་ནི་ཨེ་འདི་ད་ལྟ་སྨན་པ་རང་ཐོན་ནས་ད་ལྟ་ལྟ་ཚུལ་གནང་ཆེད་ཁོ་རང་གི་ག་ག་འདྲེ་སི་ལྟ་ཚུལ་གནང་དགོས་ཡོད་མེད་འདྲེ་སི་ཅི་བྱེད་བྱེད་དགོས་རེད་ད་མི་སུ་སུ་གི་རང་དོ་ད་སུ་སུ་རང་གི་ཐག་ཆོད་གི་དེ་འདྲེ་སི་གི་ཡོད་མ་རེད་ད་སྨན་པ་བསྟེན་གཏུག་གནང་ཡ་དེ་དཔེ་གལ་ཆེན་པོ་རེད་དམིགས་བསལ་གི་ཁྲག་ཤེད་ཡོད་ངེས་ཅི་ཡིན་ན་ཁྲག་ཤེད་བརྟན་པོ་དེ་ཡོད་ནས་ཟླ་བ་དྲུག་བྱུང་ན་ཡག་མ་བྱུང་བ་ཡིན་ན་ལོ་གཅིག་དེའི་ནང་ཁུལ་ལ་ཡིན་གཅིག་མིན་གཅིག་ད་སྨན་པ་གཅིག་བསྟེན་གཏུག་གཏང་དགོས་འོ་རེད་བསམ་རེད་ཁྲག་ཤེད་སྨན་ཡུན་རིང་པོ་མཆོད་དེ་གའི་འདི་འདྲ་ཡོད་ན་ཡང་སྨན་འདི་ཚོའི་གའི་ཞོར་ཕོག་དེ་འདྲ་ཡོད་རུང་བ་དེ་གའི་འདུག་མི་འདུག་དེ་འདྲའི་བལྟ་ཡ་བལྟ་ཡང་ནུས་པ་ཏག་ཏག་ཐོན་འདུག་ཐོན་མི་འདུག་དེ་འདྲའི་བལྟ་ཡ་དེ་འདྲའི་ཐང་ཆ་ད་ལྟ་ཡིན་མོད། ཟླ་བ་དྲུག་མང་ན་ལོ་གཅིག་ནང་ལོགས་ལ་ཡང་སྨན་པ་བསྟེན་གཏུག་ཅིག་ཡིན་གཅིག་མིན་གཅིག་གཏང་དགོས་འོ་རེད་ཁྲག་ཤེད་ཡོད་མཁན་ཚོ།
འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ནས་ཀྱང་ཁྲག་ཤེད་མཐོ་བའི་ནད་སྔོན་འགོག་ཆེད་དུ་ཟས་སྤྱོད་བསྟེན་ཚུལ་ནི་ཁ་ལག་ནང་དུ་ཚྭ་ཉུང་དུ་གཏོང་དགོས་པ་དང་དེ་ནི་ཉིན་གཅིག་ལ་ཚྭ་གྷི་རམ་ལྔ་ལས་ཉུང་བ་ཟ་དགོས་པ། ཤིང་ཏོག་དང་ཚལ་མང་དུ་བསྟེན་པ། རྒྱུན་དུ་ནས་ལུས་རྩལ་ལ་སོགས་པའི་ལུས་ལ་བརྡབ་གསིག་བྱ་དགོས་པ། ཐ་མག་ལ་སོགས་པའི་རྡོ་ཐག་རིགས་སྤང་དགོས་པ། ཆང་རག་ཉུང་དུ་གཏོང་དགོས་པ། ཚིལ་དང་སྣུམ་རིགས་ཉུང་དུ་གཏོང་དགོས་པ། སྣུམ་རིགས་ནང་དུ་བསྲེགས་པའི་ཟས་རིགས་སོགས་འཛེམ་བྱ་བྱ་དགོས་པའི་ལམ་སྟོན་གནང་གི་ཡོད་པ་རེད།

གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། རྒྱ་གར་ནང་གི་བོད་མིའི་སོ་ནམ་གཞིས་ཆགས་ཁག་ནང། Lemon Grass ཞེས་པའི་སྨན་རྩྭ་འདེབས་ལས་ཐོག་མར་གནང་མཁན་དེ་ཨོ་རི་ས་ཕུན་ཚོགས་གླིང་བོད་མིའི་གཞིས་ཆགས་ཀྱི་གཞིས་གྲོང་དང་པོའི་ཨ་ཁུ་ནོར་བུ་ལགས་དང་ཁོང་གི་སྤུན་མཆེད་ལྷག་པ་ཚེ་རིང་ལགས་དམ་པ་དེ་ཡིན་པ་རེད། ཨ་ཁུ་ནོར་བུ་ལགས་ཁོང་དམག་སྒར་ཨང་ཉི་ཤུ་རྩ་གཉིས་པའི་ནང་མི་ལོ་ཉི་ཤུ་རྩ་ལྔ་ལྷག་ཙམ་དམག་ཞབས་ཞུས་པའི་རྗེས་རྩ་དགོངས་ཞུས་ནས་ཨོ་རི་ས་ཕུན་ཚོགས་གླིང་བོད་མིའི་གཞིས་ཆགས་ནང་མཉམ་ལས་དང། སྤྱི་མི་སོགས་སྤྱི་ཚོགས་ཞབས་ཞུ་མི་ལོ་ཉི་ཤུ་རྩ་གཉིས་ཙམ་ཞུས་འདུག་ལ། ཕྱི་ལོ་ཉིས་སྟོང་བཅུ་བཞི་ལོར་རྒྱ་གར་གཞུང་གིས་བཙན་བྱོལ་བོད་མིར་མཐུན་རྐྱེན་སྦྱོར་སྤྲོད་ཀྱི་སྲིད་ཇུས་ཉིས་སྟོང་བཅུ་བཞི་ཞེས་པ་དེ་གཏན་འབེབས་གནང་བའི་རྗེས། ཨ་ཁུ་ནོར་བུ་ལགས་ཀྱིས Lemon Grass ཞེས་པའི་སྨན་རྩྭ་འདེབས་ལས་བྱ་རྒྱུའི Project འམ་ལས་འཆར་བཟོས་ནས་མངའ་སྡེའི་གཞུང་ལ་ཕུལ་བར། མངའ་སྡེའི་གཞུང་ནས་ཀྱང་ཁོང་གི་ལས་འཆར་ལ་རྒྱབ་སྐྱོར་གནང་ནས་ཆུ་དང་སོན། ལུད་སོགས་ཀྱི་མཐུན་འགྱུར་གནང་བྱུང་ཞེས་ཨ་ཁུ་ནོར་བུ་ལགས་ཀྱིས་ཞལ་པར་ཐོག་འགྲེལ་བརྗོད་གནང་བྱུང། འོ་དེ་བྱས་ནས་ཨ་ནི་རྒྱ་གར་གཞུང་གི་ཐོག་ལ་ངས Project བཟོས་ཡིན་པ། ཨ Project བཟོ་དུས་སྐབས་སུ་ལ་ག་རེ་བྱས་ཟེར་ན་ང་ཚོ་ད་ལོ་དྲུག་ཅུ་ཟིན་ཚར་དུས་ལོ་དྲུག་ཅུའི་གི་ལ Project བཟོ་ཆོག་མི་འདུག་ཨ་ང་སྤུན་སྐྱ་དེ་དེ་དུས་ལོ་ལྔ་བཅུ་ཚར་དུ་ཞིག་རེད་ང་སྤུན་སྐྱ་མིང་ཐོག་ལ Project བཟོས་ནས་ཨ་ནི་རྒྱ་གར་གཞུང་གིས་སོན་དང། ལུད་དང་ཆུ་དང་དེ་ཚོ་མཐུན་རྐྱེན་ཡག་པོ་ཞིག་སྤྲད་སོང་ལགས།
ལས་འཆར་གསར་པ་གང་འདྲ་ཞིག་འགོ་འཛུགས་བྱས་ཀྱང། ཐོག་མར་དཀའ་ངལ་ཕྲན་བུ་འཕྲད་རྒྱུ་ནི་ཆོས་ཉིད་ཡིན་སྟབས་ཨ་ཁུ་ནོར་བུ་ལགས་ཁོང་སྤུན་མཆེད་གཉིས་ལའང་དཀའ་ངལ་ཕྲན་བུ་འཕྲད་འདུག་ཀྱང། ཁོང་གིས་ད་ལན་རྒྱ་གར་གྱི་སྒོར་མོ་འབུམ་བདུན་བརྒྱད་ག་ཚོད་ཕྱིན་ཀྱང། ལས་འཆར་དེ་མཇུག་འཁྱོལ་བ་ཞིག་བྱས་ནས་མིག་དཔེ་བསྟན་འོས་པ་ཞིག་བྱ་དགོས་བསམ་པའི་སེམས་ཐག་གཙང་བཅད་ཀྱིས་འབད་བརྩོན་བྱས་པར། མཐའ་མ་ས་ཞིང་ཨེ་ཀར་སུམ་ཅུ་སོ་ལྔ་ནང Lemon Grass ཞེས་པའི་སྨན་རྩྭ་དེ་འདེབས་ལས་བྱ་ཐུབ་པ་བྱུང་བཞག་ད་རེས་ང་འབུམ་ལྔ་དྲུག་ཞིག་འབུམ་ལྔ་དྲུག་སྟོན་གྱི་ག་ཚོད་འདོད་ན་འགྲོ། ད་རེས་མིག་དཔེ་བསྟན་ཞིག་བྱུང་ན་བསམ་ནས་ངས་མཐར་བུད་ནས Project གང་ལ་མཐར་སྐྱེལ་ཡོད་འབའ་ལ། ཨ་ནི་ཡག་པོ་བྱུང་ཟེར Project དེ་ཡག་པོ་བྱུང་རྒྱ་གར་གཞུང་གིས་དངོས་གནས་སོན་ཅིག་ཆུ་དང་མཐུན་རྐྱེན་ཚོ་དཔེ་ཡག་པོ་སྤྲད་སོང་ཨང་འདི་སོང་ཙང་དེ་འདྲ་བྱས་ཡུལ་མི་ལ་ལས་ཀ་དེ་མུ་མཐུད་ནས་ད་ཟླ་བ་ལས་ཀ་དེ་ཡང་དེ་མ་གས་སྟབས་བསྐྱོན་འདྲ་བོ་ཟླ་བ་གཉིས་གསུམ་མ་རེད་ད་མུ་མཐུད་ནས་ཟླ་བ་བཅུ་གཉིས་འདྲ་བོ་ལས་ཀ་བྱེད་ག་ཐུབ་འོས། དེ་རྗེས་ང་དེ་ཚ་སྟབས་བསྐྱོན་ག་ཚོད་ལ་ང་མ་གཏོགས་ཡོད་མ་རེད། ཨ་ནི་རྒྱ་གར་གཞུང་གི་མངའ་སྡེ་གི Collector དང་དཔོན་པོ་ཆེ་རིན་ཆེ་ཚེ་སླེབས་སོང་ལ་ཁྱེད་རང་ང་ཚོ་བོད་རྒྱ་གར་ཟེར་མཁན་དེ་པེ་ས་མ་སྤྲད་བར་དུ་ལས་ཀ་བྱེད་གི་མ་རེད་ཁྱེད་ཚོ་བོད་པ་དེ་དཔེ་ང་ཚོས་མ་སྤྲད་གོང་ནས་ཁྱེད་རང་ཚོ་ལས་ཀ་ཡག་པོ་ཞིག་བྱས་ཤག་ཨེ་ཀར་སུམ་ཅུ་སོ་ལྔ་བཏབ་རེད་མི་ཞིག་ག་གོ་མ་གནས་ནས། ཨ་ནི་འདི་སོང་ལ་དཔེ་ཡག་པོ་བྱས་ཤག་ཐུགས་རྗེ་ཆེ་ད་ཐུགས་རྗེ་ནི་ད་དཔར་རེད Media སླེབས་སོང་ད་མང་པོ Minister མང་པོ་སླེབས་སོང་དཔར་རྒྱབ་རེད་རོ།
ཨ་ཁུ་ནོར་བུ་ལགས་ཁོང་གིས་སྨན་རྩྭ་འདེབས་ལས་གནང་ཡག་དེ་ཕྱི་ལོ་ཉིས་སྟོང་བཅུ་དགུ་ལོའི་ཕྱི་ཟླ་བརྒྱད་པའི་ནང་ལ་འགོ་འཛུགས་གནང་པའི་སྐབས། ཆར་ཆུ་ཡང་དུས་སུ་བབས་ནས་སྟོན་ཐོག་གང་ལེགས་བྱུང་བཞག་མཁྱེན་དགོས་པ་ཞིག་ལ་སྨན་རྩྭའི་སྟོན་ཐོག་དེ་ལོ་འཁོར་མ་འདེབས་ལས་བྱ་དགོས་པ་ཞིག་ཡིན་སྟབས་ས་གནས་ཡུལ་མི་མང་པོར་ཡང་ལོ་འཁོར་མ་ལས་ཀ་ཡང་སྤྲོད་ཐུབ་ཀྱི་ཡོད་འདུག

བྱུང་སོང་ལ། ད་གཞིས་ཆགས་ནང་ལ་ལོ་ཆུང་ཁག་ལ་མིག་དཔེ་ཞིག་བསྟན་ཐུབ་ན་བསམ་ནས་ང་རང Risk རང་འདག་བྱུང། ཡིན་ནའང། གྱོང་མ་རག་བྱས་ལམ་འགྲོ་ལ་ཡག་པོ་བྱུང་སོང་ལ། Lemon Grass ཞེས་པའི་སྨན་རྩྭ་དེ་ནས་སྣུམ་མཁོ་འདོན་བྱེད་ཀྱི་ཡོད་སྟབས། ཨེ་ཀར་སུམ་ཅུ་སོ་ལྔ་ནང་ལ་སྨན་རྩྭ་འདེབས་ལས་གནང་དུས། ལོ་རེར་སྣུམ་གྱི་ཐོན་ཁུངས་མང་ཉུང་ག་འདྲ་ཡོང་གི་ཡོད་མེད་བཀའ་འདྲི་ཞུས་པར་ཁོང་གིས་བཀའ་ལན་གནང་ཡག་ལ། སྣུམ་ཐོན་ཁུངས་དེ་ལོ་གཉིས་རེ་ལ།

ཁ་ལག་བཟའ་ཡག་གི་སྣུམ་མ་ཡིན་པར། དེ་ནི་མཛེས་བཟོ་ཁང་དང་སྨན་ཁང་སོགས་ནང་ལ་བེད་སྤྱོད་བྱེད་ཀྱི་ཡོད་པ་དང། སྣུམ་དེའི་རིན་གོང་ཡང་ཧ་ཅང་ཆེན་པོ་ཡིན་འདུག་ལ། ཁོང་གི་ལག་ནས་སྣུམ་སྡེབ་ཉོ་རྒྱག་མཁན་རྒྱ་གར་བ་ཚོས་སྣུམ་དེ་ཕྱི་རྒྱལ་ལ་ཡང་བཏང་གི་ཡོད་པ་ཁོང་གིས་ཤེས་རྟོགས་བྱུང་བཞག།
ངོ་མ་ཁ་ལག་བཟའ་ཡག་རེད་མི་འདུག་ལ་སྣུམ་དེ་པུ་ར་འདི་རེད་བཞག། སྨན་ཁང་གི་དང Cosmetic ནི་རེད་བཞག་ག་རེ་བྱས་ན་ད་ང་ཡིས་ང་རང་ང་རང་གི་དང་པོ་སྣུམ་དེ།

བྱས་ལ་ཉམས་ཞིབ་བྱེད་དུས་ཁོ་ཚོ་ཁོ་ཚོ་གི་ད་ལྟ་སྦེང་ལོར་ནེ་པཱལ་ཐའི་ལེན་དང་ཕྱི་རྒྱལ་ཁག་ལ་བཏང་ཨ་ནི་རྒྱ་གར་ཁོ་རང་ཚོ་ད་ནི་ཟེར་དཔོན་པོ་ཆེ་ཆེ་དེ་ཚོ་ལི་ཊར་ལྔ་ཙམ་གཅིག་ཙམ་གཉིས་ཙམ་བཙོང་རོགས་ཞིག་ལབ་འདུག་ག་རེ་བྱས་ཟེར་ན་ཁོ་ཚོ་ནང་ལ་ཁང་པ་འཕྱིད་བདར་བཏང་དུས་ཁ་སོ་ལ་ཐིགས་པ་ཆུ་བལ་ཊི་ནང་ཐིགས་པ་གཉིས་གསུམ་བླུག་བྱས་འཕྱིད་བདར་བཏང་ཡ་གཅིག་བྱས་ཨེ་དགོན་པ་ཆེན་པོ་འདི་འདྲ་གྲྭ་ཚང་ཆེན་པོ་ནང་ལ་མཆོད་མེ་སྤར་དུས་ཁ་སོ་ལ་ཁོ་ཚོ་མཆོད་མེ་སྤར་རོགས་མཆོད་མེ་སྤར་དུས་སྣུམ་ཐིགས་པ་ཞིག་བླུག་ན་ཨ་ནི Lemon Grass གི་དྲི་མ་དེ་ཕན་གྱི་ཡོད་ས་རེད་ག།

ནི་འབུམ་དྲུག་དང་སྟོང་ཕྲག་དྲུག་ཅུ་རེད་བཞག་བུ་ལབ་སློ་ཆེ་དགུ་བ་བཟོས་ཡང་ཐེག་གི། ཨ་ཁུ་ནོར་བུ་ལགས་དང་ཁོང་གི་སྤུན་མཆེད་དམ་པས་ཐོག་མར་སྨན་རྩྭ་འདེབས་ལས་བྱ་བའི་སྐབས། སྨན་རྩྭའི་རྩྭ་ཕུད་སོན་ཚང་མ་མངའ་སྡེའི་གཞུང་གིས་རིན་པ་མེད་པའི་ཐོག་ནས་གནང་ཡོད་པ་དང། རྗེས་སུ་རྩྭ་ཕུད་ཀྱི་སོན་ཁ་སྣོན་ཉོ་རུ་འགྲོ་བའི་སྐབས། རྩྭ་ཕུད་ཀྱི་སོན་དེ་ཧ་ཅང་གོང་ཆེན་པོ་འདུག་ཞེས་ནོར་བུ་ལགས་ཀྱིས་མུ་མཐུད་འགྲེལ་བརྗོད་གནང་བྱུང།

བལ་ཡུལ་གོང་ཆེན་པོ་དང་ང་ཚོ་ད་སྔོན་མ་གཞུང་གི free trade དེ་དང་མི་སུ་དང་སུ་ཡིན་ན་ད་བར་བ་ད་དམག་མི་ཡིན་ན་ག་བ་ཡིན་ན་གཞུང་གི་ཅིག free trade ཡོང་དེ་ལ་ནི་ཅེ་སྣང་ཆུང་དང་ཅེ་ཅི་མའི་སྟངས་ཤར་བ། ད་དེ་ནས་མྱུ་གུ་ཞོ་དུས་ག་ལ་ནི་སག་གི་སོན་དེ་གི་འོ་ལུད་དང་གོང་ཆེ་ཆུང་དུ་ཧ་གོ་གི་འདུག་ལ། ཨ་ཁུ་ནོར་བུ་ལགས་ཀྱི་གཞིས་ཆགས་ནང་ས་ཞིང་སྟོང་པར་ལུས་པའི་ཞིང་པ་སྤྱི་དང་ལྷག་པར་དུ་གཞོན་སྐྱེས་ཚོར

ཁྱེད་རང་ཚོ་སོ་སོ་ཞིང་ཁར་རྩྭ་བཏབ། སྣུམ་བཙོ་སའི machine ནི་ངའི་རྩར་ཡོད་པ་རེད། སྣུམ་ཉོ་བའི་གོང་ཚད་ནི་ད་སྣུམ་ནི་ངས་མཁོ་སྒྲུབ་བྱེད་དགོས་པ་རེད། ནི company ལ་ཕར་གཏོང་ས་ཡོད་རེད་ཁྱེད་རང་ཚོ་སེམས་ཁྲལ་དགོས་མེད། ད་ལོ་ཆུང་ང་ཚོ་ཞིང་པར་དོ་སྣང་མི་འདུག་ཨ། ནི་དཀའ་ངལ་འདྲ་བོ་ཡོད་དེ་རེད་ཤག། ཡང་ཨ་ཁུ་ནོར་བུ་ལགས་དང་ཁོང་གི་སྤུན་མཆེད་ལྷག་པ་ཚེ་རིང་ལགས་དམ་པ་དེར། བོད་མིའི་སྒྲིག་འཛུགས་ནང་སྲིད་ལས་ཁུངས་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཞིང་པ་ཡག་ཤོས་ཀྱི་གཟེངས་རྟགས་དང་བྱ་དགའ་རྒྱ་གར་གྱི་སྒོར་མོ་འབུམ་གཅིག་བཅས་ཁོང་གཉིས་ལ་ཐོབ་འདུག་ན། སྐབས་དེར་ཚོར་བ་ག་འདྲ་བྱུང་ངམ་ཞེས་བཀའ་འདྲི་ཞུས་པར་ཁོང་གིས་བཀའ་ལན་གནང་ཡག་ལ།
ང་རང་དགའ་ཚོར་དང་དཔེ་མི་སྲིད་མིག་དཔེ་ཅིག་དང་ཨོ་རི་ས་མི་དེ་ཚོ་ལ་མི་དམངས་ཚང་མ་ལ་མུག་མི་ཐེག་དང་སྤུ་ར prize ཁོ་རང་བཅས་ནས་དངོས་གནས་ནམ་རྒྱུན་གསོལ་ཇ་དེ་ཙི་ཙར་སྟེར་དགོས་བ་དང་ཡིན་པས་ན་ཡང་བསྐྱར་དམིགས་བསལ་གྱི prize འདི་སྤྲད་ནས་མི་དམངས་ཚང་མར་དགའ་བོ་ཞིག་བྱུང་སོང་ནི་དེ་ནང་བཞིན་ང་རང་ང་རང་གི་དངོས་གནས་མི་ཚང་མ་ང་གྲོགས་པོ་ཚོའི་ལག་ཆིངས་ཟླ་ང་ངན་པའི་སྐད་ཆ་མ་རེད་ལ་ཨོ་རི་ས་ཨོ་རི་ས་གི་མིང་ཅིག་འབོད་ཡག་རག་སོང་ཨང་ཟེར་ནས་དཔེ་མི་སྲིད་མིག་དཔེ་སྟོན་ཡག་ཆགས་སོང་ཟེར་ནས་དགའ་བོ་ཞེ་དྲག་བྱས། ད་ལྟ་གོང་དུ་གསན་པ་དེ་ནི་ཨོ་རི་ས་ཕུན་ཚོགས་གླིང་བོད་མིའི་གཞིས་ཆགས་ནང། Lemon Grass ཞེས་པའི་སྨན་རྩྭ་ཁྱོན་ཆེན་པོ་འདེབས་ལས་གནང་མཁན་ཨ་ཁུ་ནོར་བུ་ལགས་སུ་བཀའ་འདྲི་ཞུས་ནས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་ཡིན། ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་གུས་པ་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་ལ་གལ་ཆེའི་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་བསྐྱར་དུ་སྙན་སྒྲོན་ཞུ་གི་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཏུར་ཀིའི་སྲིད་འཛིན་ཨེར་དོ་གན་མཆོག་ཡང་བསྐྱར་སྲིད་འཛིན་ལ་འོས་འདེམས་རྒྱལ་ཁ་ཐོབ་པར་འཚམས་འདྲིའི་གསུང་འཕྲིན་ཞིག་དེ་རིང་བསྩལ་གནང་མཛད་འདུག། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཕྱི་ཟླ་ལྔ་པའི་ཚེས་སུམ་ཅུ་དང་སུམ་སོ་གཅིག་ཉི་མ་གཉིས་ཀྱི་རིང། བོད་རིགས་གཞོན་སྐྱེས་ཚོ་ལ་ཐེག་ཆེན་ཆོས་གླིང་གཙུག་ལག་ཁང་གི་ནང། ནང་ཆོས་ངོ་སྤྲོད་ཀྱི་ཆོས་འབྲེལ་བཀའ་དྲིན་བསྩལ་རྒྱུ་དང། དེ་ཡང་ཚེས་སུམ་ཅུ་ཉིན་སྐྱབས་འགྲོ་ངོ་སྤྲོད་དང་སེམས་བསྐྱེད་ཀྱི་ཆོས་འབྲེལ་དང། ཚེས་སུམ་སོ་གཅིག་ཉིན་རྗེ་བཙུན་འཇམ་དཔལ་དབྱངས་ཀྱི་རྗེས་གནང་བཀའ་དྲིན་སྩལ་རྒྱུ་ཡིན་འདུག་ཡང་ཕྱི་ཟླ་དྲུག་པའི་ཚེས་བཞི་ཉིན་གྱི་སྔ་དྲོ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ས་ག་ཟླ་བའི་དུས་ཆེན་དང་སྟབས་བསྟུན་ནས། རྡ་རམ་ས་ལའི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་དགེ་བཤེས་གླང་རི་ཐང་པས་མཛད་པའི་བློ་སྦྱོང་ཚིག་བརྒྱད་མ་དང་སེམས་བསྐྱེད་ཀྱི་ཆོས་འབྲེལ་བཀའ་དྲིན་བསྩལ་རྒྱུ་ཡིན་འདུག།
ཡང་འཇར་མ་ནི་ནང་གི་བོད་རིགས་ཚོགས་པའི་ལོ་འཁོར་ཚོགས་ཆེན་དེ་བཞིན་འདི་ཟླའི་ཚེས་ཉི་ཤུ་བརྒྱད་སྟེ་རེས་གཟའ་ཉི་མའི་ཉིན་གྲོང་ཁྱེར་ཀོ་ལོན་ན་ཚོགས་གནང་སྐབས Swiss ན་བཅའ་བཞུགས་སྐུ་ཚབ་དོན་གཅོད་འཕྲིན་ལས་ཆོས་སྐྱིད་ལགས་ཀྱིས་དབུ་འབྱེད་མཛད་སྒོའི་ཐོག་གསུང་བཤད་གནང་འདུག། སྐབས་དེར་སྐུ་ཚབ་དོན་གཅོད་འཕྲིན་ལས་ཆོས་སྐྱིད་ལགས་ཀྱིས་འཇར་འཁོད་བོད་རིགས་སྤྱི་མཐུན་ཚོགས་པ་ཁག་གིས་བོད་མི་རིགས་ཀྱི་ངོ་བོ་སྲུང་སྐྱོབ་ཆེད་དང་བོད་དོན་ཆེད་ཀྱི་ལས་དོན་ཁག་སྤེལ་རྒྱུ་དང་ལས་གཞི་ཁག་ལག་ལེན་བསྟར་རྒྱུར་སུད་སིའི་སྐུ་ཚབ་དོན་གཅོད་ཁང་དང་འབྲེལ་མཐུད་ཡག་པོ་གནང་བ་མ་ཟད་ཕྱག་ལས་ཡག་པོ་གནང་སྐོར་བསྔགས་བརྗོད་གནང་འདུག།
རྒྱ་ནག་གི་གནམ་དམག་གནམ་གྲུ་སྐྱེལ་འདྲེན་བྱེད་མཁན་གྱི་གྲུ་གཟིངས་ཆེན་པོ་ཞིག་དང་གྲུ་གཟིངས་གཞན་གཉིས་ཐེ་ཝན་གྱི་མཚོ་ཁའི་ཡུར་བུ་བརྒྱུད་ནས་འགྲོ་སྐྱོད་བྱས་ཡོད་ལུགས་ཐེ་ཝན་གྱི་བདེ་སྲུང་བློན་ཆེན་ལས་ཁང་གིས་གསུངས་འདུག།
ཡང་ཨེ་ཕི་གསར་ལས་ཁང་གིས་དེ་རིང་གནས་ཚུལ་སྤེལ་དོན་ལྟར་ན་རྒྱ་ནག་གིས་ཕྱི་ལོ་ཉིས་སྟོང་སུམ་ཅུའི་གོང་ལ་མཁའ་དབྱིངས་འཕུར་སྐྱོད་པ་ཚོ་ཟླ་བའི་གྲོང་ཁྱེར་ནང་གཏོང་འཆར་ཡོད་པ་དང་དེ་ནི་ཨེ་ཤེ་ཡ་གླིང་ཕྲན་ནང་གི་སྒེར་གཅོད་དབང་འཛིན་རིང་ལུགས་པ་རྒྱ་ནག་གིས་ཨ་མི་རི་ཀ་དང་མང་གཙོའི་ལམ་ལུགས་ལྡན་པའི་ཨ་རིའི་མཐུན་ཕྱོགས་རྒྱལ་ཁབ་ཁག་ལ། མཁའ་དབྱིངས་ལ་མི་ཡོད་པའི་བཅོས་མའི་རྒྱུ་སྐར་གཏོང་རྒྱུ་སོགས་ལ་འགྲན་རྩོད་གསར་པ་བྱེད་ཀྱི་ཡོད་པ་སྟོན་གྱི་ཡོད་འདུག།
བལ་ཡུལ་གཞུང་གིས་གངས་རི་ཇོ་མོ་གླང་མའི་སྟེང་ཤར་པའི་སྣེ་ཤན་པས་ཐོག་མར་གངས་རི་འཛེགས་ཐུབ་པ་བྱུང་ནས་མི་ལོ་བདུན་ཅུ་འཁོར་བའི་དུས་དྲན་སྲུང་བརྩི་ཞུས་བཞག། ཡང་ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་ཧོང་ཀོང་གི་གྲོས་ཚོགས་ནང་མང་གཙོ་དོན་གཉེར་བ་ཚོས་འཛུལ་ཞུགས་ཀྱི་ངོ་རྒོལ་བྱས་པ་དེ་ནི་ཟིང་ཆ་བསླངས་སྐོར་ས་གནས་གཞུང་གིས་ཁྲིམས་གཏུག་བྱས་པའི་ནང

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་དབྱངས་སྒྲོན་ལགས་དང།